རྒྱུ་མཚན་ཡོད་མ་རེད། ཁྱོད་ཀྱི་ཡིད་སྨོན་ཙམ་གྱིས་ནི་ཕ་རོལ་དགྲ་དེ་ལ་གནོད་པར་གནོད་པའི་རྒྱུར་མི་འགྱུར། གལ་ཏེ་ཁྱོད་ཀྱི་འདོད་པ་ད་ཕ་རོལ་དགྲ་བོ་དེ་མི་དགའ་བ་བྱུང་ན་བསམ་པའི་འདོད་པ་དེས་འདོད་པས་སྡུག་བསྔལ་དེ་གྲུབ་ནའང་ཁྱོད་དགར་ཅི་ཞིག་ཡོད། གལ་ཏེ་ཕ་རོལ་མི་དགའ་བ་བྱུང་ན། དང་ད་འདི་ཕན་ཡག་ག་གེ་ཡོད་མ་རེད་དེ་ཡིན་ནའི་པའི་ཡིད་སྨོན་འགྲུབ་པའི་འཚེངས་པར་འགྱུར་ཞེ་ན། ཨ་པའི་སྦྱོར་དངོས་མཇུག་གསུམ་ཚང་བའི་པའི་མནར་སེམས་དེ་ལས་ཕུང་བའང་གཞན་ཅི་ཞིག་ཡོད། དེ་ལྟར། ཉོན་མོངས་འདི་ད་ཉོན་མོངས་སྤྱི་མིང་བྱས་ནས་སྐབས་འདིར་ད་ཞེ་སྡང་ལ་སྦྱར་ཡིན་པ་རེད་ད་ཉོན་མོངས་ཞེ་སྡང་གི་ཉ་པས་བཏབ་པ་ཡི། གནོད་སེམས་དྲག་པོའི་སྡིག་ལས་མཆིལ་པའམ་ལྕགས་ཀྱུ་འདི་ནི། མི་བཟད་པའི། གཟེ་པོའམ་རྣོ་པོ་ཡོང་རེས་ལག་པ་གཟེ་པོ་ཟེར་དེ་ཡང་རེད་ལག་པ་གཟེ་པོ་ཟེར་དེ་ཡང་ལག་པ་རྣོ་པོའི་དོན་ཡིན་པ་རེད། ད་ལྟ་བོད་ཀྱི་འབེན་ལ་ཡར་པའི་ཕོག་ཐུག་མཁན་བཟོས་པ་ཡིན་དུས་མི་བཟད་གཟེ། ཨོ་དེ་འདྲ་འདྲ་པོ་པའི་མཆིལ་པའམ་ལྕགས་ཀྱུ་མི་བཟད་པའི་གཟེ་བོ་དེས་བཟུང་ན། སེམས་ཅན་དམྱལ་བའི་བུམ་པར་ཡང་དམྱལ་བའི་སྲུང་མས་བདག་འཚེད་ངེས། ད་དེ་ནས། གཞན་ཡང་ཞེས་བསྟོད་པ་དང་རང་ལ་གཞན་གྱིས་པའི་བསྟོད་པ་བཏང་བའི་བསྟོད་ར་བཏང་བའི་བསྟོད་པ་དང། ཨེ་ནི། ག་ཚོགས་སྙན་གྲགས་ཟེར་ཡག་གི་གྲགས་པ་དང། དེ་བཞིན་དུ། ཅིག་བཀུར་སྟི་རིམ་གྲོ་བྱེད་ཡག་གི་ད་ཅིག་དེ་འདྲས་གི་ད་རིམ་གྲོས་ནི། ཨེ་ནི་ཚེ་འདིར་ཕན་ཡག་གི་བསོད་ནམས་བསོད་ནམས་སུ་ཡང་མི་འགྱུར། ཚེ་རྒྱས་པ་ལ་ཡང་ཕན་པར་མི་འགྱུར། བསོད་ནམས་མི་འགྱུར་ཚེར་མི་འགྱུར། བདག་གི་ལུས་སྟོབས་འཕེལ་བས་ལུས་བདག་གི་ལུས་སྟོབས་འཕེལ་བར་ཡང་མི་འགྱུར། ནད་མེད་པར་བྱེད་པ་ཡང་མིན། ལུས་བདེ་བར་ཡང་མི་འགྱུར། ད་མིས་བསྟོད་ར་བཏང་བ་དང་གཅིག་སྙན་གྲགས་དེ་ཙམ་གྱིས་བསོད་ནམས་འཕེལ་ཡག་དང་ཚེ་འཕེལ་ཡག་དེ་འདྲ་ཡོང་གི་མ་རེད། དེས་ན་བདག་ནི་ཁ་ཡོད་ལག་ཡོད་ཀྱི་རང་དོན་དང་རང་དོན་ཤེས་པ་དང་རང་དོན་དུ་འགྱུར་མི་འགྱུར་དཔྱོད་ཤེས་པ་ཞིག་ཡིན་པ་ཡིན་ན། བསྟོད་པ་དང་སྙན་གྲགས་དང་རིམ་གྲོ་ལ་སོགས་པ་དེ་དག་ལ་རང་དོན་ཅི་ཞིག་ཡོད། གལ་ཏེ་གཞན་གྱིས་བསྟོད་པ་དང།

གཏམ་སྙན་གྲགས་ཡོང་ཡག་གི་ཆེད་དུ། ནོར་གཏོང་ཞིང། དེ་ལས་ལྷག། མིང་ཆེན་པོ་ཡོང་ཡག་གི་དོན་དག་ལ། ད་ཅིག་དཔའ་བོ་དེ་འདྲས་ཀྱིས། དཔའ་བོ་དཔའ་མོས་པའི་དམག་གི་དམག་ས་ལ་ཡར་པའི་བདག་ཉིད་ཀྱང་ནི་པའི་གསོད་པར་བྱེད་ན། གྲགས་པ་སྐམ་པོའི་ཚིག་འབྲུ་ཙམ་གྱིས་ཚེ་འདིར་ཅི་ཞིག་བྱ་སྟེ་ཕན་པ་གང་ཡང་མེད། གྲགས་པ་སྐམ་པོ་དེ་ཤི་ཕན་ཆད་ཀྱི་སྐྱེ་བ་ཕྱི་མ་རྣམས་སུ་ཡང།

བྱུང་ན་དཔེ་དགའ། མ་བྱུང་ན་དཔེ་སེམས་མི་དགའ་བ་ཞག་བྱེད་དེ་ཨེ་ནི། དེ་འདྲའི་བྱེད་མཁན་གྱི་མི་དེས་རང་གི་སེམས་ནི་བྱིས་པ་བཞིན་དུ་གླེན་པ། བྱིས་པ་དཔེ་ཤེད་མ་བྱེ་བའི་བློ་ནང་བཞིན་རེད་སོང་ཡོད་རེད། དེ་ནས་རེ་ཞིག་སྒྲ་ལ་སེམས་མེད་ཕྱིར་བདག་ལ་བསྟོད་སེམས་ཡོད་མི་སྲིད། བསྟོད་པའི་ཚིག་དང། ཚིག་ཙམ་དེ་ལ། སེམས་མེད་པ་ཡིན་དུས་ཙམ་ནས་བདག་ལ་བསྟོད་སེམས་ཡོད་མི་སྲིད། བདག་ལ་བསྟོད་པས་གཞན་དགའ་ཞེས་གྲགས་པ་དང། བདག་ལ་བསྟོད་པས་གཞན་དགའ་བར་འགྱུར་ཞེས་འགྱུར་ཞེས་པ་དེ་དེ་ནི། བདག་ལ་ཨེ་ནི་གཞན་གྱིས་དཔེ་བསྟོད་ར་བཏང་ན་བསྟོད་པའི་ཚིག་དེ་གིས་རང་གཅིག། བསྟོད་པའི་ཚིག་དེ་ལ་སེམས་ཡོད་པའི་སྒོ་ནས་སེམས་ལ་རང་ལ་དགའ་བ་བྱ་བ་དེ་ག་མ་རེད་དེ་ཨེ་ནི་བསྟོད་པའི་ཚིག་དེའི་དབང་ལས། གང་ཟག་གཞན་དག་ཨེ་ནི་རང་ལ་ཡ་དགའ་པོ་བྱེད་ཡ་ཡོང་གི་རེད། རང་ལ་དཔེ་ཨེ་ནི་དགའ་མོས་དཔེ་འཕེལ་ཡོང་གི་རེད། དེ་ཡིན་པ་ཡིན་དུས་ཙམ་ནས་བསྟོད་པ་ལ་ཡ་ཨེ་ནི་དགའ་དགོས་ཡག་གི་རྒྱུ་མཚན་དེ་ཡིན་ཞེས་ཟེར་ན། དེ་ནི་དགའ་བའི་རྒྱུ་ཡིན་གྲང། གཞན་ནམ་ཡང་ན་བདག་ལའང་རུང། གཞན་དགའ་བདག་ལ་ཅི་ཞིག་ཕན། གཞན་ནམ་ཡང་ན་བདག་ལའང་རུང། རྒྱུད་སོ་སོ་བའི་གང་ཟག་གཞན་རྒྱུད་ཀྱི་དགའ་བ་དེ། རྒྱུད་ཐ་དད་པ་ཡིན་དུས་ཕ་རོལ་པོའི་རྒྱུད་ཀྱི་དགའ་བདེ་དེ་བདག་གི་རྒྱུད་ལ་དགའ་བདེ་ཡོང་ཡག་ཅིག་ལ་ཕན་ཡག་ཡོད་པ་མ་རེད། རྒྱུད་ཐ་དད་པ་ཡིན་དུས་ཕ་རོལ་པོའི་ཚོར་བ་བདེ་བ་དེ་ཕ་རོལ་ཁོ་རས་མྱོང་གི་རེད་མ་གཏོགས་རང་ལ་མྱོང་ཡག་ཡོད་པ་མ་རེད། གཞན་དགའ་བདག་ལ་ཅི་ཞིག་ཕན། དགའ་བ་དེ་ནི་དེ་ཉིད་ཀྱི། གཞན་དེ། ཡིད་ཀྱི་དགའ་བདེའི་ཚོར་བ་དེ་ནི། གང་ཟག་གཞན་དེ་ཉིད་ཀྱི་མྱོང་བྱ་ཡིན་གྱི། བདག་གིས་ཕ་རོལ་པོས་མྱོང་བསྡད་ཡག་གི་ཚོགས་ཡིད་སིམ་པའི་ཅིག་ཡིད་བདེའི་ཚོར་བ་དེ་དེ་ལས་ཆ་ཤས་ཀྱང་མྱངས་པའི་སྒོ་ནས་ཐོབ་ཐུབ་ཡག་ཡོད་པ་མ་རེད་མི་ཐོབ། ཤས་མི་ཐོབ། དེ་བདེ་བ་ཡིས་བདག་བདེ་ན་དེ་ལྟ་མིན་ཡང། གང་གཞན་གང་ཟག་དེ་བདེ་བ་ཐོབ་ན་བདེ་བ་ཐོབ་པ་དེ་དག་ཨེ་ནི་ཅིག་སེམས་དགའ་པོ་ཡོང་གི་བྱས་ནས། དེའི་ཆ་ནས་ཨེ་ནི་བསྟོད་པ་ལ་ཡང་དགའ་གི་ཡོད་པ་ཡིན་ན་ནི། གཞན། ཨེ་ནི། རང་རང་གཞན་པའི་རང་གི་པའི་དགྲ་བོས་མཚོན་པའི་གཞན་ཀུན་ལའང་ཨེ་ནི་དེ་བཞིན་དུ། རང་ཅིག་དེ་དག་གི་རྒྱུད་ལ་དགའ་བ་ཅུང་ཟད་ཐོབ་པ་ཡིན་ན་ནི་སོ་སོ་དཔེ་དགའ་རིགས་ཀྱི་རེད་མ་གཏོགས་ཨེ་ནི་ཕྲག་དོག་དང་འགྲན་སེམས་ཨེ་ནི་བྱ་དགོས་བྱས་ན་རུང་གི་མ་རེད། ཀུན་ལའང་དེ་བཞིན་བྱ་དགོས་ན། ཇི་ལྟར། དགྲ་བོ་དང། དེར་བསྟོད་པ་པོ་གཞན་ལ། དགའ་བ་ཡིས། ཨེ་ནི། གང་ཟག་དེ་དང་དེ་བདེ་བར་གྱུར་ན། བདག་ཉིད་ཕྲག་དོག་གི་དབང་གིས་ཨེ་ནི་མི་བདེ་བར་བྱེད་པ་དེ་རིགས་མ་རེད། དེ་བས་བདག་ནི་བསྟོད་དོ་ཞེས་དེ་བས། གཞན་གྱིས་བདག་ནི་བསྟོད་དོ་ཞེས་རང་གི་དགའ་བ་སྐྱེ་འགྱུར་བ་དེ་ཡང་དེ་ལྟར། དེ་ལྟ་ན་མི་འཐད་པ་ཡིན་པས། གཞན་དགའ་བས་རང་ལ་མི་ཕན་པ་དང། གྲགས་པ་སྐམ་པོ་ཙམ་ལ་སྙིང་པོ་མེད་པ་ཡིན་པས་དེ་ཡང་དེ་ལྟར་མི་འཐད་པས། གཅིག། གཏམ་སྙན་གྲགས་ལ་ཡང་དགའ་བར་བྱེད་པ་དེ་བྱིས་པའི་སྤྱོད་པ་ཁོ་ནར་ཟད། རྒྱུ་མཚན་གཞན་ཡང། གཅིག་གཞན་གྱིས་པའི་བསྟོད་ར་ཆེན་པོ་བཏང་བ་དང། པའི་སྙན་གྲགས་ཆེན་པོ་སྐད་གྲགས་ཆེན་པོ་བྱུང་བ་དེ་ཚོའི་གྲས་དེ་ཨེ་ནི་རྣམ་གཡེང་སྐྱེ་ཡ། ང་རྒྱལ་སྐྱེ་ཡ། དགྲ་མང་པོ་ཡོང་ཡ། འོ་དེ་འདྲས་ཀྱིས་ཨེ་ནི། པའི་ཉེས་པ་མང་པོ་ཡོང་ཡ་གི་ཨེ་ནི་རྐྱེན་དུ་འགྲོ་གི་རེད། བསྟོད་པ་ལ་སོགས་པ།

དེ་འདྲའི་རྗེས་དེ་ངེས་ཅི་ཞུ་གོ་ཡིན་ནི། མིང་ངེས་རྟོགས་ཆེན་པོར་བྱ། ཅེས་དགེ་བཤེས་བདག་ཟེར་རོ། དགེ་བཤེས་ཁྱད་པར་དག་གི་དགེ་བཤེས་ཨང་ཀི་དང་པོ་བདག་ཟེར་རོ་ཞེས་ཀྱི། མིང་འདི་ཆེན་པོར་བྱ། ཨེ་ནི་དགེ་ཕྲུག་དཔེ་མང་པོ་ཆགས་ཡོང་དུས། ཨེ་ནི་སྔ་མོའི་ཅིག་ཉམ་ཆུང་གོ། དཔལ་བ་སྤུ་མདོག་རུ་ལོག་བྱས། ཨ་དེང་སང་ཡིན་ནི་ཅིག་མགོ་སེར་སློབ་མ་རུ་ག་རུ་ཅིག་ཁྲིད་ཡ་ཡོད་བཞིན་ཨེ་ནི་དཔལ་བོ་སྐྱེས་ཀྱིར་ཞིག་ཏུ་བ། དེ་ཚོའི་གྲས་དེ་ཀོ་བྱབ་ཆུང་ཡིན་པའི་རྟགས་རེད། འོ་ད་དེ་ནང་བཞིན་བྱས་ནི། དེའང་ཅིག་ཚོང་པ་རུ་ཅིག་ཨེ་ནི།

ཅེས་བསྟོད་སོགས་བདག་ནི་གཡེང་བར་བྱེད་ཟེར་ཏེ་འདི་བདེན་པ་རེད་དོ། དེས་ནི་ག་ལེ་ག་ལེ་ལ་ཡང་ནི་སོ་སོ་སོ་ཅིག་དགེ་སྦྱོར་གྱི་དངོས་གནས་ཅིག་མི་རྟག་པ་དང་སྡུག་བསྔལ་བ་དང་དེ་འདྲའི་གི་ནི་བསམ་བློ་དེ་ནི་ག་ལེ་ག་ལེ་ལ་ཤུགས་ཆུང་ཆུང་ཞིང། དང་པོ་མི་ལ་མ་འདོད་ཆུང་ཆོག་ཤེས་བྱ་བ་རེ་ཟིན་ངས་ཁོ་ར་གང་འཚམས་སུ་ནི་སོ་སོ་པའི་ནི་པའི་རི་དྭགས་ཅིག་ཆོག་མི་ཤེས་མཁན་གྱི་མི་ཅིག་ཆགས་འདི་འདྲས་ཡོང་གི་འདུག་བ་འོ་དེ་ཚོའི་གྲས་དེ།

ཙང་འདི་འདྲའི་ཡིན་དུས་གཅིག་དམན་ལ་ཡང་བརྩེ་པོ་བྱས་ནས་དངོས་གནས་དྲང་གནས་ཀྱི་ལྷག་བསམ་རྣམ་དག་གི་བྱམས་པོ་བྱས་ཏེ་དཔེ་གལ་ཆེན་པོ་འདུག་བ། ཙང་འདི་འདྲའི་ཡིན་པ་ཡིན་དུས་ག་རེ་རེད་བྱས་སླད་ཡོན་ཏན་ཡོན་ཏན་ལྡན་པ་གཞན་ལ་ཕྲག་དོག་སྐྱེས་པ་དང། དེ་འདྲས་ཀྱི་ཐོག་ནས་རང་གི་དགེ་བ་དང་གཞན་གྱི་རྙེད་པ་སོགས་མདོར་ན་རང་གཞན་གྱི་ཕུན་སུམ་ཚོགས་པའང་འཇིག་པར་བྱེད་ཀྱི་རེད། རྒྱུ་མཚན་དེའི་ཕྱིར། རེ་དང་གཅིག། རྒྱུ་མཚན་དེ་ཡིན་ཕྱིར་བ་ད་དེ་འདྲས་ཀྱི་གཅིག་རང་གཞན་ཕུང་ལ་སྦྱོར་ཡག་གི་བའི་ཉེས་པ་ཡོང་ཡག་གི་གཞི། བདག་གི་བསྟོད་སོགས་ནི་གཞིག། བདག་གིས་བདག་ལ་ཡ་གཅིག་བསྟོད་པ་དང་སྙན་གྲགས་དེ་ཚོའི་གྲས་དེ་ནི་དངོས་གནས་རང་གཅིག་གི་ཉེན་ཁ་ཡོད་བསྡད་པའི་གནས་ཚུལ་ཞིག་རེད། ཉེན་ཁ་ཡོད་པའི་གནས་ཚུལ་དེ། པས་གཞིགས་ཤིང་བསལ་བའི་ཕྱིར་དུ་ཨེ་ནི་རང་ལ་པའི་སྨད་ར་དང་གཅིག་རང་གི་སྐྱོན་མཚང་ནས་སྟོན་བསྡད་མཁན་གྱི་དགྲ་བོ་ལྟ་བུ་གང་དག་ཉེ་བར་གནས་པ་དེ་དག་དོན་གྱི་ཆ་ནས་བདག་ནི་ངན་སོང་དུ་ལྟུང་དུ་ཉེ་བ་དེ་བསྲུང་བའི་ཕྱིར་དུ་ཞུགས་པ་ལྟ་བུ་མིན་ནམ། བཟའ་བྱ་བ་ཁྱད་མཚར་དུ་བ་རིགས་པ་རྫུ་འཕྲད་དེ་ཧ་ལས་འདས་པ་རེད་དངོས་གནས་དྲང་གནས་རེད། དེ་ཡང་བདག་ནི་ལས་ཉོན་གྱི་འཆིང་ཐག་ལས། ད་གཅིག་ལས་ཉོན་གྱི་འཆིང་ཐག་ལས་གྲོལ་བ་དོན་དུ་གཉེར་བ་ཅིག་རེ་གྲོལ་བ་དོན་དུ་གཉེར་ལ། འོ་དེ་འདྲའི་གིས་ནི་ལས་ཉོན་གྱི་འཆིང་བ་དེ་ཡི་དེ་ཡོད་ཡོད་པའི་ཁ་ལ་ད་དུང་གཅིག་རྙེད་པ་དང་བཀུར་སྟི་ཨེ་ནི་གཅིག་སྲེད་ཞེན་འཕེལ་ཡག་ཕྲག་དོག་འཕེལ་ཡག་ང་རྒྱལ་འཕེལ་ཡག་གི་འཆིང་བ་གནོན་པ་དེ་དགོས་ཡག་མི་འདུག། བདག་ནི་གྲོལ་བ་དོན་གཉེར་ལ་རྙེད་དང་བཀུར་སྟིས་འཆིང་མི་དགོས། གང་དག་བདག་བཅིངས་གྲོལ་བྱེད་པ། དགྲ་བོ་ལྟ་བུ། སྐྱེ་བོ་གང་དག། ཨེ་ནི་བདག་ཉིད་རྙེད་བཀུར་སྙན་གྲགས་ལ་ཆགས་ནས། ད་ལས་ཉོན་གྱི་འཆིང་ཞགས་ཀྱིས་བཅིངས་ནས་ཡོད་པ་དེའི་ཐོག་ལ་ད་དུང་འཆིང་བ་གནོན་པའི་ཅིག་ཡོང་བསྡད་པ་དེ་གྲོལ་བར་བྱེད་མཁན་དེ་ལ་གྲོལ་བར་བྱེད་པ་དེ་ལ་ད། དྲིན་ཆེན་པོ་ལ་བརྩི་དགོས་པ་རེད་མ་གཏོགས་དེ་ལ་ཇི་ལྟར་ཁྲོ་དེ་ཁྲོ་རིགས་མ་རེད། བདག་ནི། ད་གཅིག་རྨོངས་པའི་དབང་ལས། ད་དུང་པའི་ཐུར་ནས་ཐུར་ལ་པའི་འགྲོ་ཡ་ད་པའི་སྡུག་བསྔལ་གནོན་པའི་ཡོང་ཡ་གཅིག་གི། ད། སྡུག་བསྔལ་གནོན་པའི་ཡོང་ཡ་གཅིག་གི་གཞི་ལ་ཡ། ཨེ་ནི། རྨོངས་པའི་དབང་ལས་པའི་འཇུག་པར་འདོད་པ་དེ་ལ་སངས་རྒྱས་ཀྱིས་ནི་བྱིན་གྱིས་བརླབས་པ་བཞིན། ངན་འགྲོར་མི་གཏོང་བའི་སྒོ་འཕར་རམ་སྒོ་གླེགས། སྒོ་གླེགས་ཉིད་དུ་གྱུར་པ་ལབ་དུས་སྒོ་གླེགས། སྒོ་གླེགས་ཁོ་ན་ཡིན་པས་སྒོ་གླེགས་རང་ཡིན་པ་དང། པའི་སྒོ་གླེགས་དུ་རག་ཅིག་ཡོད་དེ་ངས་ད་ག་འདྲ་ཡིན་པའི་ངན་སོང་གི་སྒོ་ལ་ཡ་ངན་སོང་ལ་ལྟུང་ཡག་གི་པའི་སྒོ་རྒྱབ་པ་ནང་བཞིན་གི་ད་རང་སྒོ་རྒྱབ་པ་ནང་བཞིན་འོ་ད་བྱེད་ཡོང་མཁན་གི་དགྲ་བོ་དེ་ལ་བདག་ནི་ཇི་ལྟར་ཁྲོ་ད་ཡང་རང་གི་དགྲ་བོ་འདི་ནི་འདི་ནི་བདག་གི་བསོད་ནམས་བདག་གི་བསོད་ནམས་སམ་བདག་གི་པའི་དགེ་བ་བསྒྲུབ་པའི། གེགས་བྱེད་ཀྱི་ཡོད་རེད། གེགས་བྱེད་དོ་ཅེས། རྒྱུ་མཚན་དེ་ཡི་ཐད་ནས་དགྲ་བོ་དེ་ལའང། དེ་ཡི་སྒོ་ནས་ཀྱང་ཁྲོ་བར་རིགས་པ་མིན་ཏེ། གནོད་བྱེད་ལ་ཇི་མི་སྙམ་པའི་བཟོད་པ་དང་མཚུངས་པའི་དཀའ་ཐུབ་བམ་བཟོད་པ་དང་མཚུངས་པའི་བསོད་ནམས་ཡོད་པ་མིན་ན། བསོད་ནམས་དེ་ལ་བདག་ནི་མི་གནས་སམ། བསོད་ནམས་དེ་ལ་བདག་ནི་གནས་ན་མི་དགའ་འམ། ལེགས་ཀྱི་མ་རེད་པས། བསོད་ནམས་དེ་ལ་བདག་ནི་མི་གནས་སམ། གལ་ཏེ་བདག་ནི། དེ་དང་ཅིག། གཉེན་པོ་བཟོད་པ་ཆུང་བ་དང། དེ་དང་ཅིག། གང་དག་པའི་སྤང་བྱ་བའི་ཞེ་སྡང་ཆེ་བས་རང་གི་སྐྱོན་གྱིས། དགྲ་བོ་འདི་ལ་བཟོད་པར་མི་བྱེད་ན། ཨ་ནི། བདག་གི་བསོད་ནམས། དཔག་མེད་གསོག་པའི་རྒྱུ་ནི་ཉེ་བར་གནས་པ་འདི་ལ། ཨ་ནི། བདག་རང་གི། ཨེ་ནི་དེ་དང་ཅིག་གེགས་བྱེད་པར་ཟད་པ་རེད། བདག་སོ་སོ་པའི་བསོད་ནམས་དཔག་ཏུ་མེད་པ་བསགས་ཡག་གི། དེ་འདྲའི་གི་པའི་གོ་སྐབས་བཟང་པོ་འདི། ཨེ་ནི་སོ་སོ་སོས་མེད་པ་བཟོས་པ་རང་རེད། དེ་ཡང། སྤྱིར། ཨེ་ནི། འབྲས་བུ་གང་ཞིག་རྒྱུ་གང་མེད་ན་མི་འབྱུང་ལ། རྒྱུ་གང་ཞིག་ཡོད་ན། འབྲས་བུ་དེ་དང་དེ་ཡོད་པར་འགྱུར་བ། ཡོད་པར་འགྱུར་བས། ཨེ་ནི།

རྒྱུ་དགྲས་གནོད་པ་བྱེད་པ་ཞིག་ཡོད་ན་དེ་ལ་དམིགས་ནས། བཟོད་པ་སྒོམ་ཡག་གི། འབྲས་བུ་བཟོད་པ་དེ་ཡོད་པར་གྱུར་པ་ཡིན་དུས། འོ་ཡ་ཨེ་ནི། ཅིག་དགྲ་བོའི་གནོད་པ་སྐྱེལ་ཡ་དེ་ཉིད། ཨེ་ནི། དེ་ལ་དམིགས་ནས་བཟོད་པ་སྒོམ་ཡག་དེའི་རྒྱུ་ཡིན་ན། རྒྱུ་ཡིན་ན། ཇི་ལྟར། ཇི་ལྟར་དགྲ་བོ་དེ་ལ། ཨེ་ནི། ད་བཟོད་པ་དེ་ང་ཚོ་དགོས་ཡ་རེད་པ། སོ་དགོས་ཡག་གི་དང་འབྲས་བུ་དགོས་ཡག་གི་བཟོད་པའི་ཉམས་ལེན་དེ་དགྲ་བོས་བྱས་པ་ཡིན་དུས། དགོས་ཡག་གི་བཟོད་པ་དེ་དགྲ་ལ་བརྟེན་ནས་ཡོང་བ་ཡིན་དུས་དགྲ་དེ་གེགས་རེད་ཟེར་ལབ་ཤེས་ཀྱི་མ་རེད། ཇི་ལྟར་དེ་ལ་གེགས་ཞེས་བྱ་ཟེར། དཔེར་ན། དུས་སུ་ཕྱིན་པའི་སློང་མོ་བ་སློང་མོ་བ་ཞིག་ཡོད་ན། སློང་མོ་བ་དེ་ཡོད་པས། དེས་ཨེ་ནི་སྦྱིན་པའི་གེགས་བྱས་པ་ཡོད་པ་མིན་ལ། སློང་མོ་བ་མེད་ན་སྦྱིན་བྱའི་ཡུལ་སློང་མོ་བ་མེད་ན། དེ་ལ་སྦྱིན་པའི་སྦྱིན་པའི་ཉམས་ལེན་མི་འོང་བ་རེད། དེ་བཞིན་དུ། རབ་ཏུ་འབྱིན་པའི་དེ་འདྲ་ཡིན་པ་ཡིན་དུས་དུས་སུ་ཕྱིན་པའི་སློང་མོ་བ་དེ་སྦྱིན་པའི་གེགས་བྱས་པ་སྲིད་ཀྱི་མ་རེད། སྦྱིན་པའི་གེགས་བྱས་པ་ཡོད་པ་མིན་ལ། དེ་བཞིན་དུ། རབ་ཏུ་འབྱིན་པར་བྱེད་པ་རབ་བྱུང་གི་མཁན་པོར་གྱུར་པ་དེ་རབ་བྱུང་སྒྲུབ་པའི་གེགས་ཞེས་བྱར་མི་རུང། སྦྱིན་བྱའི་སློང་བ་པོ་དེ་སྦྱིན་པའི་གེགས་རེད་ཟེར་ཤེས་ཀྱི་མ་རེད། བསྙེན་རྫོགས་རབ་བྱུང་སྦྱིན་པར་བྱེད་མཁན་གྱི་མཁན་པོ་དེ་ཨེ་ནི་རབ་བྱུང་གི་གེགས་རེད་ཟེར་ལབ་ཤེས་ཀྱི་མ་རེད། སྤྱི་བཏང་འཇིག་རྟེན་ནང་ནས་ཨེ་ནི་སྦྱིན་པའི་ཡུལ་སློང་མོ་བ་ཚོ་སྤྱི་བཏང་བྱས་ན། རང་ཅིག་བཟོད་པ་སྒོམ་པའི་རྟེན་དགྲ་བོ་ལས་སྦྱིན་པའི་ཡུལ་དེ་དབུལ་ཕོངས་དེ་མང་ཡོང་གི་རེད་དེ་འཕྲད་ཡག་དེ་ལས་སླ་ཡོད་རེད། འཇིག་རྟེན་ན་ནི་སློང་བ་མོད་གནོད་པ་བྱེད་པ་དཀོན་པ་སྟེ། རྒྱུ་མཚན་འདི་ལྟར། སྤྱིར་ཕར་གནོད་མ་བྱས་ན་འགའ་ཡང་ཚུར་གནོད་པ་མི་བྱེད་དོ། རྒྱུ་མཚན་དེ་བས་ན། དཀོན་པོ་ཡིན་པ་དང། ཨེ་ནི། གལ་ཆེན་པོ་ཡིན་པ་དང། གལ་ཆེན་པོ་ཡིན་པ། གལ་ཆེན་པོ་ཡིན་དེ་འདྲའི་གི་བཟོད་པའི་ཉམས་ལེན་དེ། གང་ལ་བརྟེན་ནས་ཡོང་ཡག་གི་རྒྱུ་དང་དགྲ་བོས་གནོད་པ་དེ། ལ་རག་ལས་པ་ཡིན་དུས་དེ་འདྲའི་འབྲས་བུ་དག་བཟོད་པ་སྒྲུབ་ཡག་གི་རྟེན་ཨེ་ནི། དགྲ་བོའི་གནོད་པ་དེ། བདག་གིས་ཆེད་དུ་གཉེར་ནས་ངལ་བས། བསྒྲུབས་པ་མ་ཡིན་པ་ཁྱིམ་དུ་གཏེར་ནི་བྱུང་བ་ལྟར་བྱང་ཆུབ་སྤྱོད་པའི་མཆོག་ད་བཟོད་པ་སྒོམ་པའི་གྲོགས་སམ་རྟེན་བདེ་བླག་ཏུ་རྙེད་པར་གྱུར་པས། ཨེ་ནི་བྱང་ཆུབ་སྤྱོད་པ་སྤྱོད་པའི་གོ་སྐབས་དགྲ་བོ་དེ་དང་བྱང་ཆུབ་ཀྱི་ཨེ་ནི་སྤྱོད་པ་སྤྱོད་པའི་གོ་སྐབས་སྦྱིན་པ་དེ་ཤིན་ཏུ་ལེགས་སྙམ་དུ་བདག་གིས་དགྲ་བོ་ལ་ཨེ་ནི་དགའ་བར་བྱ་དགོས་པ་རེད། བྱང་ཆུབ་སྤྱོད་པའི་མཆོག་བཟོད་པའི་ཉམས་ལེན་དེ་ལྟ་བུ་དགྲ་བོ་འདི་དང་དགྲ་བོ་འདིས་གནོད་པ་སྐྱེལ། གནོད་པ་སྐྱེལ་ནས་ཨེ་ནི་བཟོད་པ་སྒོམ་ཡག་གི་སྐབས་ཡག་པོ་ཞེ་པོ་ཅིག་བྱུང། ད་སྐབས་ཡག་པོ་བྱུང་བ་དེ་ང་རང་ཚོས་སོ་སོས་སྐབས་དེ་ཟིན་ནས་ཨེ་ནི་བཟོད་པ་སྒོམ་ན། ད་འོ། རྟེན་དགྲ་བོས་བྱས་ལ་བཟོད་པ་སྒོམ་པའི་རྟེན་དགྲ་བོས་བྱས། ང་རང་ཚོའི་ངོས་ནས་བཟོད་པ་སྒོམ་ནས་འོ་ཡོང་དུས་འབད་རྩོལ་སྒོ་ནས་བཟོད་པ་སྒོམ་ནས་ཡོང་དུས་ད་དེ་འདྲའི་གི་བཟོད་པའི་ཉམས་ལེན་དང་གཅིག།

བཟོད་པ་བསྒོམ་པ་ལ་བརྟེན་ནས་ཐོབ་པའི་བསོད་ནམས་དེ་དགྲ་བོ་ལ་བསྔོ་དགོས་པ་རེད། གལ་ཏེ། དགྲ་བོ་དེས། བཟོད་པ་བསྒོམ་པའི་རྟེན་འདི་བྱས་ཡོད་རེད་དེ་ཡིན་ནའི་རྟེན་བསྒྲུབ་བསམ་པས་ཨེ་ནི་རེ་ད་ཅིག་བཟོད་པ། བཟོད་པ་བསྒོམ་པའི་རྟེན་དུ་བསྒྲུབ་བསམ་པའི་ཀུན་སློང་ཡོད་མ་རེད། གལ་ཏེ་དགྲ་བོ་ལ། བདག་གི་བཟོད་པ་བསྒྲུབ་བསམ་བདག་གི་བཟོད་པའི་མཐུན་རྐྱེན་བསྒྲུབ་བསམ་པའི་ཀུན་སློང་མེད་པས། དེ་འདྲ་ཡིན་པ་ཡིན་དུས་དགྲ་འདི་མཆོད་བྱ་མིན་ཞེ་ན། ཡིན་གཅིག་མིན་གཅིག་ཀུན་སློང་ཞིག་དགོས་ཀྱི་ཡོད་ན་ད་ཨེ་ནི། རྫོགས་པའི་བྱང་ཆུབ་འགྲུབ་པ་ཡི་ཨེ་ནི་རྒྱུར་རུང་བ། ཅིག་དཔེར་ན་ཅིག། ད་ང་རང་ཚོ་སློབ་པའི་འགོག་ལམ་གྱིས་བསྡུས་པའི་ཆོས་དཀོན་མཆོག་དམ་པའི་ཆོས་དེ་ཡང་ཅི་སྟེ་མཆོད་དེ། འགོག་ལམ་རང་ལ་ཡང་རང་ལ་ཕན་པ་བསྒྲུབ་བསམ་པའི་འགོག་ལམ། འགོག་ལམ་ཉམས་ལེན། འགོག་ལམ་རྒྱུད་ལྡན་གྱི་གང་ཟག་ལ་ཡང་འགོག་ལམ་དེ་ག་འགོག་ལམ་དེ་ག་ལ་ཡང་གང་ཟག་དེ་ལ་ཕན་བཏགས་བསམ་པའི་ཀུན་སློང་ཡོད་མ་རེད། ལྷག་དོན་འགོག་པའི་བདེན་པ་ལ་ཆ་བཞག་ན་ཁོ་ར་སེམས་མེད་རེད་ཁོ་ར་རྟག་པ་རེད་བལྟ་བ་ནི་ཡང་ཡོད་མ་རེད། དེ་འདྲས་སོང་བ་ཡིན་དུས་ནི་དེ་ཡང་རྩ་ཆེན་པོ་བརྩི་དགོས་ཡག་མི་འདུག་བྱས་པ་རེད། གལ་ཏེ་དགྲ་འདི་གནོད་བྱ་བའི་བསམ་ཡོད་མཆོད་བྱ་མིན་ཞེ་ན། ད་ལྟ་འགོག་ལམ་ལ་ཡང་ཕན། འགོག་ལམ་ལ་ཡང་ཨེ་ནི། གང་ཟག་འགོག་ལམ་རྒྱུད་ལྡན་གྱི་གང་ཟག་དེ་དང་དེ་ལ་ཡང་ཕན་པ་བསྒྲུབ་སྙམ་པའི་ཀུན་སློང་དག་ཡོད་མ་རེད་དེ། ཡིན་ནའི། གང་ལྟར་གནོད་བསམ་པའི་གནོད་པ་སྐྱེལ་འདོད་ཀྱི་བསམ་བློ་ཁྱོན་ནས་མེད་པ། འགོག་ལམ་ལ་ཡང་དེ་འདྲས་ཡིན་དུས་འགོག་ལམ། ཕན་པའི་བསམ་པ་མེད་ན་ཡང་ཁོ་མཆོད་བྱེད་འོས་རེད་ག་རེ་རེད་ཟེར་ན་ཁོས་ཨེ་ནི་གཞན་ལ་གནོད་པ་སྐྱེལ་གྱི་ཡོད་མ་རེད་པ་ཟེར་ལབ་པ་ཡིན་ན། གལ། རེད། རེད་དེ་ཡིན་ནི་གལ་ཏེ་དགྲ་འདི་གནོད་པར་བྱ་བའི་བསམ་པ་ཡོད་པ་ཡིན་པས་མཆོད་པར་བྱ་བ་མིན་ཞེ་ན། ཨནི། ད། གནོད་པ་བྱ་ཡག་གི་གནོད་པ་བྱ་འདོད་ཀྱི་བསམ་པ་ཡོད་པ་ཡིན་ཙང་དགྲ་བོ་ཟེར་ཡག་དེ་ཆགས་པ་རེད། དེ་འདྲ་མིན་པར་སྨན་པ་བཞིན་དུ་སྦྱོར་བ་རྩུབ་པོ། གཏར་སྲེག་ལ་སོགས་པའི་སྦྱོར་བ་རྩུབ་པོ་བྱེད་ཀྱི་ཡོད་ན་ཡང་ཕན་པའི་ཀུན་སློང་གི་ཐོག་ནས་བརྩོན་པ་ཞིག་ཡིན་པ་ཡིན་ན། དེ་ལ་ཡང་ནི་དགྲ་བོའི་མིང་ཁོ་རང་ཐོབ་ཀྱི་མ་རེད། དགྲ་བོའི་མིང་མ་ཐོབ་ན། ནི་དེ་ལ་དམིགས་ནས་བཟོད་པ་སྒོམ་ཡག་ཁོ་རང་ཡོད་ཡང་ཡོད་མ་རེད་བྱས་པ་ཡིན། ཞེ་པོ་ཅིག་རིགས་པ་ཟབ་པོ་འདུག་ག། བསམ་ཡོད་མཆོད་བྱ་མིན་ཞེ་ན་སྨན་པ་བཞིན་དུ་ཕན་བརྩོན་ན་བདག་གི་བཟོད་པ་ཇི་ལྟར་འགྲུབ། འོ་དེ་འདྲ་ཡིན་པ་ཡིན་དུས། འདི་དང་རྒྱུ་མཚན་དེ་ལྟ་བས་ན། རབ་ཏུ་སྡང་བའི་དང། ཀུན་སློང་པའི་རབ་ཏུ་སྡང་བའི་སེམས་དང་ལྡན་པ་འབའ་ཞིག་ལ། ཨེ་ནི་དགྲ་བོ་ཟེར་གྱི་ཡོད་རེད། ཨོ། དེ་འདྲའི་གི་དགྲ་བོ་ཁོ་ན་ལ་བརྟེན་ནས་ཨེ་ནི་ནམ་རྒྱུན་ཡིན་ན་ཁོང་ཁྲོ་སྐྱེ་གི་ཡོད་རེད། ཁོང་ཁྲོ་སྐྱེ་སའི་ཡུལ་དེ་ག་ལ་དམིགས་ནས་ཨེ་ནི་བཟོད་པ་སྐྱེ་དགོས་གི་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་རབ་ཏུ་སྡང་བའི་སེམས་དང་ལྡན་པ་དེ་ལ་བརྟེན་ནས་བཟོད་པ་སྐྱེ་བས་ན། དགྲ་བོ་དེ་ཉིད་བཟོད་པའི་རྒྱུ་གཙོ་བོ་དེ་རེད། མེད་ན་མི་འབྱུང་གི་ད་རྒྱུ་དེ་ཆགས་བསྡད་ཡོད་རེད། དེ་འདྲ་ཡིན་པ་ཡིན་དུས་དམ་པའི་ཆོས་བཞིན་དུ་གོང་དུ་བཀུར་ནས་མཆོད་པར་འོས་ཀྱི་རེད།

ལ་གཤམ་ནས་གསུངས་པ་ནང་བཞིན་བྱས་ནས། པའི་བྱིས་པ་རང་དོན་ཁོ་ན་བསམ་པ་དང། ནི་པའི་སངས་རྒྱས་བཅོམ་ལྡན་འདས་གཞན་དོན་ཁོ་ན་པའི་དགོངས་མཁན་འདི། གཉིས་ལ་ནི་སྐྱོན་དང་ཡོན་ཏན་དཔྱད་པ་ཡིན་ན་ནི། འདི་གཞན་དོན་ཁོ་ན་དགོངས་མཁན་འདི། ནི་སྐྱོན་ཀུན་ཟད་ཡོན་ཏན་ཀུན་ལྡན་སངས་རྒྱས་རེད་འདུག་པ་ད་རང་དོན་འབའ་ཞིག་བསམ་སྡོད་མཁན་འདི་ད་ལྟ་ཡང་པའི་རང་མགོ་མི་ཐོན་པ་ཡོད་རེད་པ་དེའི་ཐོག་ནས། གཅེས་འཛིན་གཉིས་ཀྱི་སྐྱོན་དང་ཡོན་ཏན་ཤེས་ཀྱི་རེད་ཞེས་ནི་གཤམ་ལ་ཡང་གསུངས་པ་ནང་བཞིན་པའི་གསུང་བར་འགྱུར་བ་ནང་བཞིན་བྱས། འོ་ད་སེམས་ཅན་རྣམས་ལ་མགུ་བར་བྱས་པ་མང་པོ་ཞིག་ད་ལྟ་ནི།

ཤུགས་ཆེན་པོ་འདུག་ག། ད་བ་ན་འོ་ན་སངས་རྒྱས་དང་སེམས་ཅན་གྱི་ཞིང་བྱས་ནས་པའི་སངས་རྒྱས་ཀྱི་ཆོས་འགྲུབ་པ་ལ་འདྲ་བ་རེད་ཞེས་གསུངས་དེ་ཡང་དེ་ཀའི་འོ་ན་ཡོན་ཏན་གྱི་ངོས་ནས་བཤད་ནས་འདྲ་བ་རེད་པས་ཟེར་ན་དེ་མ་རེད། བསམ་པའི་ཡོན་ཏན་རང་གིས་མཚུངས་པ་མ་མཚུངས་པ་མིན། སངས་རྒྱས་དང་སེམས་ཅན་ལ་ཡོན་ཏན་གྱི་ངོས་ནས་ཁྱད་པར་ཆེ་ཆུང་ཞེ་དྲག་ཡོད་རེད་བྱས་པ་རེད། འོ་ན་གང་གི་ཐོག་ནས་མཉམ་པ་རེད་ལབ་ན། དང། སེམས་ཅན། ཡུལ་དེ་དག་ལ་དམིགས་ནས་འབྲས་བུ་བྱང་ཆུབ་ཀྱི་གོ་འཕང་ཐོབ་ཡ་དེ། ཨེ་ནི། སངས་རྒྱས་ལ་དམིགས་ནས་འབྲས་བུ་བྱང་ཆུབ་སངས་རྒྱས་ལ་བརྟེན་ནས་འབྲས་བུ་བྱང་ཆུབ་ཀྱི་གོ་འཕང་ཐོབ་ཀྱི་ཡོད་པ་ནང་བཞིན་སེམས་ཅན་ལ་བརྟེན་ནས་འབྲས་བུ་བྱང་ཆུབ་ཀྱི་གོ་འཕང་ཐོབ་ཀྱི་ཡོད་པ་ཡིན་པ་ཡིན་དུས། འོ་ད་དེའི་ཆ་ནས་མཚུངས་པ་རེད། འབྲས་བུ་ལས་ཡིན། དེས་མཚུངས་པར་རྒྱལ་བ་མ་ཟད་སེམས་ཅན་རྣམས་ལ་ཡང་བྱང་ཆུབ་སྟེར་བའི་ཡོན་ཏན་ཡོད་པ་ཡིན། རྒྱུ་མཚན་དེའི་ཕྱིར་སངས་རྒྱས་དང་སེམས་ཅན་གཉིས་པོ་དེ་བྱང་ཆུབ་སྟེར་བའི་ཆ་ནས་མཉམ་པ་ཡིན། བྱམས་སེམས་ལྡན་ལ་མཆོད་པ་གང། ཨོ་ནི་ང་རང་ཚོས་ད་ཅིག་མདོ་སྡེའི་སྐབས་ད་ཅིག་སངས་རྒྱས་ཀྱི་མདོའི་སྐབས་ལ་ཡང་ཨེ་ནི་དགེ་སློང་མི་སྡུག་པ་མི་སྡུག་པའི་ཏིང་ངེ་འཛིན་བསྒོམ་པ་ལ་མཆོད་པ་ལས།

དེ་ཡང་སེམས་ཅན་གྱི་ཆེ་བ་རེད། མི་སྡུག་པ་བསྒོམ་པ་དེ་སོ་སོ་རང་ཉིད་ཀྱི་དེ་དང་ཆེ་གི། འདོད་ཆགས་མ་སྐྱེས་ཡག་དོན་དག་ལ་ཡང་མི་སྡུག་པ་བསྒོམ་པར་བྱམས་ཅི་བྱ་རེད། དགེ་བ་ད་རྣལ་མ་གཅིག་བསྒོམ་གྱི་ཡོད་རེད་དེ། ཡིན་ནའི་དེ་ཡིན་ནའི་ཡུལ་སེམས་ཅན་དང་བའི་འབྲེལ་བྱས་པ་ཅིག་དམིགས་བསལ་ཁས་མི་འདེབས་པ། བྱམས་པ་བསྒོམ་པ་ལབ་དུས་ད་བདེ་བས་ཕོངས་པའི་མཐའ་ཡས་པའི་སེམས་ཅན་ལ་དམིགས་ནས་བྱམས་པ་བསྒོམ་ཡོང་དུས་སེམས་ཅན་གྱི་ཡུལ་དང་འབྲེལ་ནས་སེམས་ཅན་རྒྱ་ཆེན་པོ་ཞིག་ལ་དམིགས་པའི་ཐོག་ནས་དམིགས་པ་རྒྱ་ཆེན་པོ་ཞིག་ལ་དམིགས་པའི་ཐོག་ནས་ཨེ་ནི་དགེ་བའི་བློ་དེ་སྐྱེ་ཡོང་བ་ཡིན་དུས་ཁོ་དེའི་ཚོད་ཀྱིས་ཨེ་ནི་དེ་དང་དགེ་བ་དེ་རླབས་ཆེ་ཡོང་གི་ཡོད་པ་རེད། འོ་དེ་དགེ་བ་དེ་རླབས་ཆེ་ཡོང་ཡ་དེ་དང་དམིགས་པ་སེམས་ཅན་རྒྱ་ཆེ་བའི་ཆ་ནས་ཡོང་བ་ཡིན་དུས་བྱམས་སེམས་ལྡན་པ་ལ། མཆོད་པའི་བསོད་ནམས་ཨེ་ནི་འོ་བས་བསོད་ནམས་དཔེ་ཆེན་པོ་ཡོད་གསུངས་པ་གང་ཡིན་པ་དེ་ནི་བྱམས་པའི་ཡུལ་སེམས་ཅན་གྱི་ཆེ་བ་ཉིད་ཡིན། སངས་རྒྱས་ལ་དད་པའི་བསོད་ནམས་མཐའ་ཡས་པ་གང་ཡིན་པ་དེ་ཡང་སངས་རྒྱས་ཀྱི་ཆེ་བ་ཉིད་ཡིན། དེ་ལྟར། སངས་རྒྱས་དང་སེམས་ཅན་གཉིས་ཀ་ལོགས་ལ་ཡང་སངས་རྒྱས་ཀྱི་ཆོས་བསྒྲུབ་པའི་ཆ་ཡོད་པ་ཡིན་པས་དེས་ན་རྒྱལ་བ་དང་སེམས་ཅན་དེ་དག་མཉམ་པར་འདོད་པ་ཡིན་གྱི། ཡོན་ཏན་རང་གི་ངོས་ནས་ཡོན་ཏན་རྒྱ་མཚོ་བཞིན་དུ་བས་མཐའ་ཡས་པ་མངའ་བའི་སངས་རྒྱས་རྣམས་དང་སེམས་ཅན་འགའ་ཡང་མི་མཉམ་པ་ཡིན་ཞེས་མཉམ་པ་མེད་བྱས་པ། ཡོན་ཏན་ཚོགས་མཆོག་གཅིག་པུ་ཡི། ཡོན་ཏན་བླ་ན་མེད་པ་དང་ཡོན་ཏན་ཟླ་མེད་པའི་མཆོག། ཚོགས་མཐའ་ཡས་པ། སངས་རྒྱས། གཅིག་པུ་གཉིས་སུ་མེད་པ་ཡི། ཡོན་ཏན་ཆ་ཤས་ཙམ་འགའ་ཞིག་ལ་སྣང་ནའང། དེ་ལ་མཆོད་དོན་དུ་ཁམས་གསུམ་ཕུལ་ཡང་ཆུང་བར་འགྱུར། ཨ་འདི་ཕལ་ཆེར་ཡོན་ཏན་གྱི་ཚོགས། དཔག་ཏུ་མེད་པ་མངའ་བས། དང་ཨེ་ནི་ཞིག། འགྲན་པའི་ཟླ་གཉིས་པ་མེད་པ། ཨེ་ནི་བས། དེ་འདྲའི་འབྲས་བུ་དག་སངས་རྒྱས་ཀྱི་ཡོན་ཏན། ཨེ་ནི་བས་ཆ་ཤས་ཙམ་ཞིག། ཨེ་ནི་གང་ལ་སྣང་བ་དེ་ཡང། ཨེ་ནི། བས། ག་ཤོག་རུ་ཕུལ།

ནི། སེམས་ཅན་ལ་ཡོད་པས་ན། འདི་ཙམ་དག་གིས་ཆ་བསྟོད་ནས་སེམས་ཅན་མཆོད་བྱར་རིགས་པར་འགྱུར། རྒྱུ་མཚན་གཞན་ཡང། བདག་ཅག་རྣམས་ཀྱི། བདག་པའི་བདག་ཅག་རྣམས་ཀྱི་ནི། སྐྱབས། ནི། གཡོ་སྒྱུ་བའི་བཅོས་མའི། ནི། བཅོས་མའི་གཡོ་མེད་པ།

སེམས་ཅན་བདག་ཅག་རྣམས་ཀྱི་བའི་སྐྱབས་གནས་དམ་པར་གྱུར་པ། བཅོས་མའི་གཡོ་མེད་པ་དང་དཔུང་གཉེན་གཅིག་ཏུ་གྱུར་པས་ཕན་པ་དཔག་ཏུ་མེད་པར་མཛད་པའི་རྒྱལ་བ་རྣམས་ལ། རྒྱལ་བ་རྣམས་ལ་ཐུགས་དགྱེས་པ་སྐྱེ་ཡ་དེ། སེམས་ཅན་མགུ་བར་བྱ་བ་མ་གཏོགས་པ་གཞན་གང་ཞིག་གིས་ནི་དེའི་ལན་ལོན་པར་འགྱུར་ཏེ་མི་འགྱུར། རྒྱུ་མཚན་ད་སེམས་ཅན་གང། གང་སོགས་ལ་ཕུལ་གྱི། ཉམ་ཐག་པའི་སེམས་ཅན་གང་གི་ཕྱིར། ཨེ་ནི་རྒྱལ་བ་རང་གིས་ཨེ་ནི་སྐུ་སོགས་ཚུན་ཆད་བཏང་སྟེ་སྐུ་གཏོང་བ་དང། སྐུ་སོགས་ཚུན་ཆད་དང། གཏོང་བའི་ཚུལ་ལ་ཞུགས་ཏེ། ཨེ་ནི་མནར་མེད་དུའང་འཇུག་པར་མཛད་པའི། འཇུག་པར་མཛད་པའི། འཇུག་པར་མཛད་པའི་ད་རྒྱལ་བ་དང། ཨེ་ནི་དེའི་སྲས་དང་བཅས་པ་རྣམས་ལ། ཉོན། གང་གི་དོན་དུ་སེམས་བསྐྱེད་གང་གི་དོན་དུ་བའི་སྤྱོད་པ་ལ་སློབ་པར་མཛད་གང་གི་དོན་དུ་སངས་རྒྱས་པའི་སངས་རྒྱས་པའི། ཨེ་ནི་དམིགས་པ་སེམས་ཅན་དེ་དག་ལ་ཕན་བཏགས་ན། ཨེ་ནི་རྒྱལ་བ་སྲས་དང་བཅས་པ་དེ་དག་གི་དྲིན་ལན་ལོན་པར་འགྱུར་བས་ན། དེ་བས་ན། ཨེ་ད་ཅིག་སེམས་ཅན་གྱི་བྱེ་བྲག་རང་གི་དགྲ་བོ་ལྟ་བུ་འདི་དག་བདག་ལ་གནོད་པ་ཆེན་པོ་ཇི་ལྟར་བྱས་ན་ཡང། རང་གི་ངོས་ནས་ཡུལ་སེམས་ཅན་དེ་དག་ལ།

འགྲོ་བ་གང་གི་ཕྱིར་རང་གི་སྐུ་ལའང་མི་གཟིགས་པ། མི་གཟིགས་པ། རང་གི་སྐུ་ལའང་མི་གཟིགས་པ་དང་ཅི། སྟོང་ངམ་ཅི། རང་གི་སྐུ་ལའང་མི་གཟིགས་པ་བའི་སྐྱོང་ཡུལ་གྱི། དམན་པའི་སེམས་ཅན་དེ་དང་དེ་ལ་རྨོངས་པ་བདག་གིས་ཇི་ལྟར་ན། དེ་དག་ལས་པའི་རང་མཐོ་བའི་ང་རྒྱལ་བྱ་ཞིང།

ཨེ་ནི། འདོད་དགོས་འདོད་དགོས་རིགས་པ་ལ་དེ་ལྟར་མི་བྱ་བ་ཅི་ཡིན་ཟེར་བྲན་གྱི་དངོས་མི་བྱ། ཨོ། གང་དག་བདེ་བས་ཨེ་ནི་ཐུབ་པ་རྣམས་དགྱེས་པར་འགྱུར་ཞིང། གང་ལ་གནོད་པ་བྱས་ན་ཐུབ་པ་རྣམས་མི་དགྱེས་པར་འབྱུང་བར་འགྱུར་བ། འབྱུང་བར་འགྱུར་བའི་ཉམ་ཐག་པའི་སེམས་ཅན་དེ་ཨོ་རེད་མ་རེད། གང་གང་ལ་གནོད་ན་ཐུབ་པ་རྣམས་མི་དགྱེས་པར་འབྱུང་བར་འགྱུར་བ་དང། ཨོ། གང་དག་གང་དེ་དག་དགའ་བས་ཐུབ་པ་ཀུན་དགྱེས་ཤིང། གང་དེ་དག་ལ་གནོད་པར་བྱས་ན་བརྒྱུད་ནས་ཐུབ་པ་ལ་གནོད་པར་བྱས་པ་དེ་ནི་ཉམ་ཐག་པའི་ཇོ་བོ་སེམས་ཅན་ནམ་མཁའི་མཐས་གཏུགས་པའི་སེམས་ཅན་འདི་རྣམས་ཡིན་པ་རེད། སེམས་ཅན་འདི་རྣམས་བདེ་ན་ཐུབ་པ་རྣམས་དགྱེས། སེམས་ཅན་འདི་དག་ལ་གནོད་ན་ཐུབ་པ་རྣམས་མི་དགྱེས། སེམས་ཅན་འདི་དག་དགའ་བས་ཐུབ་པ་ཀུན་དགྱེས། སེམས་ཅན་དེ་དག་ལ་གནོད་པར་བྱས་པས་བརྒྱུད་ནས་ཐུབ་པ་ལ་གནོད་པར་བྱས་པར་འགྲོ་གི་ཡོད་རེད། ཇི་ལྟར་ལུས་ལ་ཀུན་ནས་མེ་འབར་བ་བཞིན། ཇི་ལྟར་ཏེ་དཔེར་ན་ལུས་ལ་ཀུན་ནས་མེ་འབར་བ་དེ་ལ་ཨེ་ནི་འདོད་པའི་ཡོན་ཏན་ཀུན་གྱིས་ཇི་ལྟར་བྱས་ཀྱང་ཡིད་བདེ་བར་མི་འགྱུར་བ་དེ་བཞིན་དུ། སེམས་ཅན་ལ་གནོད་པ་བྱས་ན་ཡང་ཐུགས་རྗེ་ཆེ་རྣམས་དགྱེས་པའི་ཐབས་གཏན་ནས་མེད་དོ། རྒྱུ་མཚན་དེ་ལྟ་བས་ན་བདག་གིས་དེང་ཕན་ཆད་འགྲོ་བ་རྣམས་ལ་རགས་པའི་དམན་པར་བལྟས་ནས་ཕར་པའི་གནོད་པ་བྱེད་གནོད་པ་བྱེད་པ་པོ་ཐམས་ཅད

གཞན་གནོད་མཐའ་དག་པ་ངེས་པར་བཏུལ་ཏེ། ད་ཕྱིན་ཆད་འཇིག་རྟེན་ཨེ་ནི་བའི་ཇོ་བོ་སེམས་ཅན་རྣམས་ཀྱི་བྲན་དུ་བདག་མཆིའོ། འགྲོ་བ་མང་པོས་བདག་པའི་ཨེ་ནི་བའི་རྐང་པའི་རྡོག་པས་བདག་གི་སྤྱི་བོར་བརྡེག་ཅིང་འཚོག་གམ་ཐ་ན་པའི་བདག་འགུམ་པ་དེ་བསད་ཀྱང་རུང་གི། དེ་དག་ལ་སླར་མི་བསྡོ། སླར་མི་བསྡོ་སླར་བསྡོ་བར་མི་བྱ། སླར་མི་བསྡོ་བ་དེ་སླར་བསྡོ་བར་མི་བྱ། དེ་འདྲ་ཡིན་པ་ཡིན་དུས་སེམས་ཅན་དེ་དག་གི་མགོན་དུ་གྱུར་པའི་ཨོ་ནི་བའི་རྒྱལ་བ་སྲས་དང་བཅས་པ་ཨོ་ནི་མགོན་པོ་ཁྱེད་རྣམས་དགྱེས་པར་མཛོད་ཅིག། འགྲོ་བ་འདི་ཀུན་ཐུགས་རྗེའི་བདག་ཅན་དེས་བདག་ཏུ་མཛད་པ་འདི་ལ་ཐེ་ཚོམ་མེད། ཉམ་ཐག་པའི་འགྲོ་བ་ཨོ་ནི་སྐྱབས་མེད་པ་མགོན་མེད་པ་འདི་ཐམས་ཅད་ཨོ་ནི་ཐུགས་རྗེ་ཐུགས་རྗེ་མངའ་བའི་ཨོ་ནི་བའི་རྒྱལ་བ་སྲས་དང་བཅས་པ་དེ་དག་གིས། ཨེ་ནི་བའི་བདག་ཏུ་མཛད་པ་འདི་ལ་ཐེ་ཚོམ་མེད། ཚེ་རབས་ནས་ཚེ་རབས་བསྐལ་པ་ནས་བསྐལ་པའི་རིང་ལ་ཡང་བདག་གཞན་མཉམ་བརྗེ་ཨེ་ནི་བའི་རང་གཞན་མཉམ་ཞིང་བརྗེས་ནས་གང་ཟག་གཅིག་གིས་ནམ་མཁའི་མཐས་གཏུགས་པའི་སེམས་ཅན་ཐམས་ཅད་བདག་གིར་མཛད་ནས་ཡོད་པ་ལ་ཐེ་ཚོམ་ཡོད་མ་རེད། དེ་འདྲ་ཡིན་པ་ཡིན་དུས་བདག་ཏུ་མཛད་པ་འདི་ལ་ཐེ་ཚོམ་མེད་འདི་བཤད་པ་རེད། འོ་ན་རྒྱལ་བ་སྲས་དང་བཅས་པ་རྣམས་ཀྱིས་བདག་ཏུ་མཛད་པ་བདག་ཏུ་མཛད་པའི་སེམས་ཅན་ད་ལྟ་བས་ཉམས་དམན་པ་ལྟ་བུར།

གང་དག་པའི། སྲོག་ཆགས་པའི་གྲོག་སྦུར་ཚུན་ཆད་ཡོད་པའི་གཉེན་དུ་གྱུར་ཐུབ་ཡ་དང། རང་གང་དུ་གནས་པའི་ས་ཕྱོགས་ལ་ཡལ་བའི་ཁོར་ཡུག་ཚུན་ཆད་ལ་རང་བཞིན་གྱི་ཕུག་གིས་ནི། བག་ཕེབས་པ་དང། འོ་ཅིག་དགྲ་མེད་པ་དང། འཇམ་པ་དང་དེ་འདྲ་རི་བོ་ཡོང་ཐུབ་ཡ། ཚེ་རབས་ནས་ཚེ་རབས་བདེ་ནས་བདེ་བ་ལ་འགྲོ་ཐུབ་པ། དེ་འདྲ་ཞིག་ཡོང་བ་ཡིན་དུས། དེ་འདྲའི་འབྲས་བུ་དང། དང་ཅིག། ནི། བཟོད་པ་དང། སེམས་ཅན་ལ་བའི་ང་རྒྱལ་མི་བྱེད་པ། དམན་ས་བཟུང་ནས་བྱས་བསྡད་ཡག་གི་དེ་འདྲ་འདྲ་བའི་བས་ཕན་པའི་བསམ་པའི། ཉམས་ལེན་བྱེད་ཡ་འདི། རང་དོན་ཡང་དག་སྒྲུབ་པའང་འདི་ཉིད་དོ། འོ་འདི་འདྲའི་རེ་བས་པའི་ཉམས་ལེན་འདི། ཨེ་ནི། འཇིག་རྟེན་གྱི་འདི་དང་ཕྱི་མའི་སྡུག་བསྔལ་རྣམ་པ་མང་པོ་དང་བས་མཐའ་ཡས་པ་ཡོད་པ་འདི་ཐམས་ཅད་སེལ་བར་བྱེད་པའི་ཐབས་ཀྱང་འདི་ཉིད་དོ། འཇིག་རྟེན་སྡུག་བསྔལ་སེལ་བའང་འདི་ཉིད་དོ། དེ་ལྟས་བདག་གིས་རྟག་ཏུ་འདི་ཉིད་བྱ། རྒྱུ་མཚན་དེ་ལྟ་བས་ན། བདག་གིས་ད་ད་རེས་དེ་དག་ཅིག་མི་ལུས་ཐོབ་སངས་རྒྱས་ཀྱི་བསྟན་པ་དང་མཇལ་དེའི་ནང་ནས་ནི་ཐེག་པ་ཆེན་པོའི་ཆོས་དང་མཇལ་ནས་བྱང་ཆུབ་ཀྱི་སེམས་ཀྱི་ཕན་ཡོན་འདྲ་ཐོས། དེ་དག་བཟོད་པའི་ཉེས་དམིགས་འདྲ་ཐོས་ཁོང་ཁྲོའི་ཉེས་དམིགས་འགའ་ལ་བཟོད་པའི་ཕན་ཡོན་དང་ཁོང་ཁྲོའི་ཉེས་དམིགས་ཐོས། ཐོས་པ་ཙམ་དུ་མ་ཟད་སོ་སོའི་དཔེ་ཀྱི་དཔྱད་པ་བྱས་ཡོང་དུས་དེ་དངོས་གནས་དྲང་གནས་ཀྱི་དཔེ་ང་ཚོ་སྤྱོད་འཇུག་ནས་བཤད་མ་ཐག་པ་ནང་བཞིན་དེ་འདྲའི་གི་ཐོག་ནས་ད་སེམས་ལ་ཡ། ཨུན། བུ་གའི་ག་གཟུགས་རེད་མ་རེད་ཟེར་ཡ་མེད་བལྟས་པ་ཅིག་གིས་དངོས་གནས་རང་གི་སེམས་ཀྱིས་ཐུབ་ཀྱི་ཡོད་མ་རེད་བསམ་པ་ཅིག་བློ་ལ་ཤར་ཡ་ཅིག་ཡོང་བསྡད་འདུག་བ།

ཨ་དེ་འདྲས་ཅིག་སངས་རྒྱས་ལ་ཡ་ཅིག་སེམས་ནས་དངོས་གནས་ཅིག་ད་བས་དང་བ་ཆེན་པོའི་སྒོ་ནས་བས་དད་གུས་བྱེད་ཀྱི་ཡོད་རེད། ཡང་སུ་སྟེ་བས་སེམས་ཅན་ལ་ཅིག་ཨེ་ནི་ཉམ་ཐག་པའི་སེམས་ཅན་བས་དགྲ་བོ་ལྟ་བུ་ལ་ཡ་ཨེ་ནི་བས་དམིགས་ཡོང་དུས་ཙ་ན་མཐོང་ཡོང་དུས་ཨ་དེ་ལ་ཡ་བས་ཁོང་ཁྲོ་ཟ་ཡ་འདྲ་བོ་བས་ང་རྒྱལ་སྐྱེ་ཡ་འདྲ་བོ་ཕྲག་དོག་སྐྱེ་ཡ་འདྲ་བོ་བས་འགྲན་སེམས་སྐྱེ་ཡ་འདྲ་བོ་དེ་འདྲས་ཡོང་བསྡད་པ་དེ་ད་དངོས་གནས་དྲང་གནས་ད་ཅིག་བས་ནང་འགལ་ཆེན་པོ་ཡིན་པ་རེད། ང་རང་ཚོ་མི་ཕལ་པ་ཞིག་ཡིན་ན་ཡང་ཅིག་སོ་སོའི་བས་ད་དགའ་བོ་མཉེས་པོ། གཅིག་གིས་ཨེ་ནི། སོ་སོའི་པའི་གར་སོ་སོའི་པའི་དགའ་བོ་མཉེས་པོ་བྱེད་ས་དེའི་ཨེ་ནི་ཁམས་དང་ཏོག་ཙམ་ང་ཚོས་བསྟུན་དགོས་པ། དཔེ་རུ་ཆ་བཞག་ན། སོ་སོ་པའི་པའི་ན་ཁ་ལག་བས་ཟས་བྱས་སོ་སོའི་པའི་ན་ཁ་ལག་ཟ་ཡ་ལ་ཡ་པའི་ཁ་ལག་པས་སི་པན་ལ་བའི་ཞེ་དྲག་དགའ་བོ་ཡོད་པ་ཞིག་པ་ཡིན་ན། སོ་སོའི་དགའ་བོ་མཉེས་པོའི་མི་དེས་སི་པན་ཞེ་དྲག་མ་ཟ་མཁན་ཅིག་སི་པན་ཁྱོན་ནས་འཕྲོད་ས་མེད་མཁན་མི་ཅིག་པ་ཡིན་ན། དངོས་གནས་གཅིག་དོན་དམ་པའི་དགའ་བོ་མཉེས་པོ་གཅིག་དང་སོ་སོའི་དཔེ་གཅིག་བརྩི་ས་ཞིག་པ་ཡིན་ན། སོ་སོའི་བརྩི་ས་དེ་ཨེ་ནི་ཁ་ལག་ལ་སྐད་བཏང་པའི་ཉིན་མོ་དེ་སོ་སོ་ཏོག་ཙམ་དཔེ་ག་སོགས་རེ་གྱོང་རུས་ཁྱིའི་ཆེད་ནམ་རྒྱུན་སི་པན་ཞེ་དྲག་ཟ་གི་ནི་ད་དེ་ཉིན་མོ་དེ་ནི་གྲོགས་པོའི་གདོང་ལ་བལྟས་ནས་སི་པན་ཉུང་ཙམ་ཟ་བ་རེད་བ། གྲོགས་པོ་སྐད་བཏང་ནི། དཔེ་གྲོགས་པོ་ཁ་ལག་སྤྲད་པ་དང་ཆབས་ཅིག་སོ་སོའི་སི་པན་ག་ཚོད་ཟ་གི་ཡོད་པ་ནང་བཞིན་དཔེ་གྲོགས་པོ་རྦད་དེ་བློ་གཟུགས་ལག་ཡ་པོ་ལ་སི་པན་སྤྲད་བཞག་ན་ད་མི་དེ་ཐབས་སྡུག་རེད་བ། ཁོས་དངོས་གནས་གཅིག་གྲོགས་པོ་ལ་ཡ་གཏིང་གི་པའི་ཏི་ག་སོགས་རེ་གུས་བརྩི་དེ་མེད་པའི་རྟགས་བ། ཡང་བས་ན་ཐ་མག་གྲོགས་པོ་ཐ་མག་མ་འཐེན་མཁན་གཅིག་འཁྲིས་ལ་ཡ། ཨེ་ནི་གྲོགས་པོའི་དཔེ་དེ། བློ་གཟུགས་ལང་ལང་པོ་དེ་ཐ་མག་འཐེན་བྱས་བསྡད་པ་ཡིན་ན། ད་དེ་མ་རུ་རོ། རེད་པ། གཅིག་གྲོགས་པོའི་གཤིས་ཀ་ལ་གྲོགས་པོའི་སྤྱོད་པ་ལ་ཏོག་བསྟུན་དགོས་རེད་གྲོགས་པོའི་གཤིས་ཀ་ལ་བསྟུན་དགོས་རེད་པ། འོ་ད་འདི་ནང་བཞིན་བྱས་ནས་ང་རང་ཚོ་སངས་རྒྱས་བཅོམ་ལྡན་འདས་ལ་ཡ། པའི་གྲོགས་པོའི་འདུ་ཤེས་ཤིག་ཧ་ལམ་མེད་པའི་བཟོ་འདྲ་ཅིག། སངས་རྒྱས་བཅོམ་ལྡན་འདས་ཞེས་དད་པ་བྱེད་ཀྱི་ཡོད་རེད་དེ། ཡིན་ནའི་སངས་རྒྱས་བཅོམ་ལྡན་འདས། དང་ང་རང་ཚོའི། དང་སེམས་ཅན། དམན་པ་སེམས་ཅན་ལ་ཡ། བཟང་པོ་བྱས་ན་རྒྱལ་བ་དགྱེས། དམན་པ་སེམས་ཅན་ལ་དང། དམན་པ་དམན་པ་སེམས་ཅན་ལ་སྨན་དང་དམན་པའི་སེམས་ཅན་པའི་ཡལ་བར་བཏང་ན་རྒྱལ་བ་རྣམས་མི་དགྱེས་པ་ཅིག་ཡོང་གི་ཡོད་འདུག་པ་དེ་ཤིང་གིས་ཤིང་གིས་ལ་ཡང་རྒྱལ་བ་སངས་རྒྱས་ལ་ཡང་དད་པ་བྱེད། སངས་རྒྱས་ཀྱིས་གང་གི་དོན་དུ་དང་ནི་ཐུགས་བསྐྱེད་གང་གི་དོན་དུ་ཚོགས་བསགས་གང་གི་དོན་དུ་ནི་སངས་རྒྱས་པའི་སེམས་ཅན་དེ་དེ་ཡལ་བར་འདོར་ཡ་དེ་དངོས་གནས་ནང་འགལ་རེད་པ་ས་ཇི་ཙམ་གྱིས་སངས་རྒྱས་ལ་ཡང་དད་པ་ཡོད་པ་དེའི་ཚོད་ཀྱིས་ཨ་ནི་ང་རང་ཚོས་སེམས་ཅན་ལ་ཡང། ད་དངོས་གནས་རང་གཅིག་ད་བྱམས་པ་དང་སྙིང་རྗེ་ཐོག་ནས་ཕན་སེམས་སྐྱེ་དགོས་ཡ་རེད་ཅེས་པ་ཞིག་གལ་ཆེན་པོ་འདུག་བ། ཨོ་དེ་འདྲ་ཡིན་པ་ཡིན་དུས་བསམ་བློ་ཞིག་བཏང་དུས་ཆག་གོ་ང་ཚོ་བཅོམ་ལྡན་འདས་ལ་ཡ། པའི་གྲོགས་པོ་རེད་དང་གཅིག་ཕལ་པའི་གྲོགས་པོ་ཉེ་པོ་གཅིག་གིས་ཡ་གཅིག་ཏག་ཏག་གྲོགས་པོ་ཉེ་པོ་གཅིག་ལ་ཡ་རྣམ་འགྱུར་བསྟན་སྟངས་ནང་བཞིན་ཞིག་ང་ཚོ་བྱེད་ཀྱི་མེད་པའི་བཟོ་འདྲ་ཅིག་ཆགས་ཀྱི་འདུག་བ། ཨོ་དེ་འདྲའི་རིགས་པའི་སྒོ་ནས་ད་བསམ་བློ་བཏང་དགོས་པ་རེད། ད་མདོར་བསྡུ་ན། ཨོ་ད་གཞུང་འདི་གིས་རང་ཡིན་ནི། ད་འདི་ཅིག་མིན་འགྲོ་འདུག་སེ། ཨོ་དེ་འདྲ་ཡིན་པ་ཡིན་དུས་ད་ཨོ།

དེ་ཁ་གྲངས་ཡང་མེད་བསྡད་པ་གཅིག་གིས་རིག་པ་བཏང་ནས་ཏུ་བཤད་ནས་པའི་མཐའ་སྐོར་རེ་གོ་ཁ་ནས་པའི་ད་ཅིག་དཔྱད་པ་བྱེད་ཡག་གི་སྒོ་མང་པོ་ཞིག་བསྟན་བྱས་པ་དེའི་ཐོག་ནས་པའི་བསམ་བློ་ཞིག་བཏང་ནས་ཅིག་ག་ལེ་ག་ལེ་ལ་ཡར་བློ་དེ་ཏོག་ཅིག་བསྒྱུར་ཚུལ་ཞིག་ཐད་ནས་ཨ་ནི་དགྲ་བོ་ཟེར་ཡག་གི་དངོས་གནས་དྲང་གནས་ཀྱི་པའི་དྲིན་ཆེན་པོ་རེད་ཤག་ཨ་ད་དེ་པའི་བཟོད་པ་སྒོམ་པའི་རྟེན་མཆོག་ཏུ་གྱུར་པ་རེད་བསམ་པ་རེད་བ་དེ་འདྲའི་གི་ལྷག་པར་དུ་ཡང་ཅིག་སྙིང་རྗེ་སྐྱེ་ཡག་གི་ཡུལ་ཅིག་ཆགས་ཡོང་གི་འདུག་ན་དེ་དང་དགྲ་བོ་ལ་དམིགས་ནས་ལྷག་པར་དུ་ཡ་བའི་སྙིང་རྗེ་འཕེལ་ཡག་ཡུལ་ཅིག། ཡོང་གི་འདུག་ན་ཨེ་ནི། དེ་དང་བདག་གཞན་བརྗེ་བློ་སྦྱང་ཡག་གི་གཞི་འདྲ་ཡག་པོ་ཐིང་ཡོང་གི་ཡོད་པའི་རྟགས་རེད། དེ་དཔེ་གལ་ཆེན་པོ་རེད་ཤག། དེ་བྱས་ཙང་བཟོད་པའི་ལེའུ་དང་བསམ་གཏན་གྱི་ལེའུ་གཉིས་པོ་དེ་སྦྲགས་ནས། ཁོ་གཉིས་ཡ་མ་བྲལ་ནས་ནི་ད་སྒོམ་དགོས་འདུག་ཨ། ངོ་བོ་དེ་འདྲ་ཞིག་རེད་ཤག། དཔེར་ན་རྒྱལ་པོའི་མི་འགའ་ཞིག་ཨེ་ནི། ནས་དང་མི་ཁོ་རའི་ངོ་གདོང་དེ་གཅིག་ག་སོག་རེད་ནུས་པ་ཤ་མེད་བསྡད་པ་རེད་ཅིག་སྐྱོ་པོ་ཞིག་ཡོད་པ་ཡིན་ན་ཡང། དེ་འདྲའི་དེ་ལ། དེ་འདྲའི་དེ་ཨེ་ནི་སྐྱེ་བོ་མང་ལ་གནོད་པ་བྱེད་པར། གནོད་པ་བྱེད་ཀྱང། ཕུགས་རྒྱང་རིང་པོའི། ཅིག་ཁེ་གྱོང་མཐོང་མཁན་གྱི་སྐྱེ་བོ་མིག་རྒྱང་རིང་པོ་དག། འཕྲལ་དུ་རྒྱལ་པོས་མངགས་པའི་མི་དེ་ལ། རང་འཕགས། རང་གིས་རྒོལ་ཡ། རྒོལ་བར་ནུས་ཀྱང། ཕྱིར་དེ་ལ་གནོད་པ་མི་བྱེད་དེ། ཕྱིར་གནོད་མི་བྱེད་དེ། འདི་ལྟར། མི་དེ། རང་གཅིག་པུ་མ་ཡིན་པ། གཅིག་པུ་མ་ཡིན་གྱི་རྒྱལ་པོའི་མཐུ་སྟོབས་དེ་ཡི་དཔུང། དེ་བཞིན་གནོད་བྱེད་ཉམ་ཆུང་བ། འགའ་ཡང་ཁྱད་དུ་གསད་པར་མི་བྱ། རྒྱུ་མཚན་ག་རེ་ལབ་ན། རྒྱུ་མཚན་འདི་ལྟར། དམྱལ་བའི་སྲུང་མ་དང། ཨེ་ནི་རྒྱལ་བ་སྲས་དང་བཅས་པ་ཐུགས་རྗེ་ཆེན་པོ་དང་ལྡན་པ་རྣམས། ཧོ། གནོད་བྱེད་ཉམ་ཆུང་བ་དེ་ཡི་དཔུང་ལྟ་བུ། དེ་འདྲ་ཡིན་པ་ཡིན་དུས་རྒྱུ་མཚན་དེ་ལྟར་བས་ན་དམངས་ཀྱིས་རྒྱལ་པོ་གཏུམ་པོ་ལ།

བྱེད་མི་བྱེད་ནུས་སམ་བྱེད་མི་ནུས། རྒྱལ་པོ་ལྟ་ཞིག་མགུ་ན་ཡང་སེམས་ཅན་མགུ་བར་བྱས་པ་ཡིས་ཐོབ་པར་འགྱུར་བས་ད་ཅིག། ད་ཨེ་ནི་ས་ལམ་གྱི་ཡོན་ཏན་ཐར་པའི་འབྲས་བུའི་ཡོན་ཏན། གང་ཡིན་པ། མདོར་ན་པའི་ཐོབ་པར་འགྱུར་བ་གང་ཡིན་པ་འབྲས་བུ་སངས་རྒྱས་ཀྱི་གོ་འཕང་ཉིད་སྦྱིན་པ་ནམ་ཡང་མི་སྲིད་དོ། སེམས་ཅན་མགུ་ལས་བྱུང་བ་ཡི། ད་སེམས་ཅན་མགུ།

ཨོ་ཨེ་ནི་དེ་འདྲའི་གི་ཐད་ནས་དཔལ་ཆེན་དང་ཚེ་འདིའི་གྲགས་པ་དང། ཨེ་ནི་དགྲ་མེད་པའི་ཅིག་བཟོད་བདེ་བའི་སྐྱིད་པ་དང། བག་ཕེབས་པ། ཨོ་དེ་དེ་བས་ཨེ་ནི་ག་ད་ཕུན་སུམ་ཚོགས་བྱེད་པའི་སྐྱིད་པར་འགྱུར་བ་ཅིས་མི་མཐོང། དེ་བཞིན་དུ་འཁོར་བ་འཁོར་བའི་ཚེ་ཡང། ཨེ་ནི་ཚེ་རབས་ནས་ཚེ་རབས་ཚེ་རབས་བརྒྱུད་མར་བཟོད་པ་གོམས་པའི་ལག་རྗེས་ལུས་མཛེས་པ་དང། ཨེ་ནི་གནོད་པ་སྤངས་པའི་ལག་རྗེས་ཨེ་ནི་ཚེ་རིང་བ་དང། ཚེ་རིང་བ་དང་ད་ག་ནང་བཞིན་གྱི་ཅིག་གི་ཡན་ལག་ཚང་བ་དང་འཁོར་མང་བ་དང་ངག་སྙན་པ་སོགས་དང། ནད་མེད་པ་དང། ལུས་བདེ་བ་དང་སྟོབས་དང་ལྡན་པ་ལ་སོགས་པ། འོ་དེ་དག་ལ་བརྟེན་ནས་པས་དེ་དག་གི་པའི་ག་ཟེར་པའི་བཟང་པོའི་གྲགས་པ་ཡིས་ཚེ་ཤིན་ཏུ་ཡུན་རིང་འཚོ་བ་དང། འཁོར་ལོས་སྒྱུར་བའི་བདེ་རྒྱས་བདེ་བ་རྒྱས་ཤིང་ཕུན་སུམ་ཚོགས་པ་མཐའ་ཡས་པ་འཐོབ་བོ། བྱང་ཆུབ་སེམས་དཔའི་སྤྱོད་པ་ལ་འཇུག་པ་ལས། བཟོད་པ་བསྟན་པ་བཟོད་པ་བསྟན་པ་ཞེས་བྱ་བའི་ལེའུ་སྟེ་དྲུག་པའོ།

ད་བརྩོན་འགྲུས་བརྩམ་དགོས་པའི་རྒྱུ་མཚན་ག་རེ་ཟེར་ལབ་ན། འདི་ལྟར་བརྩོན་ལ་བྱང་ཆུབ་གནས། བརྩོན་འགྲུས་དང་ལྡན་པ་གང་ཡིན་པ་དེ་ལ་ཨེ་ནི་བྱང་ཆུབ་གནས་པ་སྟེ་བྱང་ཆུབ་བདེ་བླག་ཏུ་ཐོབ་ནུས་པ་ཡིན། དཔེར་ན། མར་མེ་རླུང་མེད་པ་རླུང་མེད་ན་གཡོ་བ་མེད་པས་གསལ་པོ་གནས་པ་བཞིན་ཡིན་ཞེས་པ། བསོད་ནམས་བརྩོན་འགྲུས་མེད་མི་འབྱུང། བསོད་ནམས་དང་དེས་མཚོན་པའི།

འོ་དེ་འདྲ་ཡིན་པ་ཡིན་དུས་དེ་ཡིན་མིན་དོན་ཆོག་བཤད་བྱ། ད་གིན་ཡང་ད་བཟོད་པའི་ཉམས་ལེན་གྱི་ཐོག་ལ་ཐོན་པ་ནང་བཞིན་བྱས་ནས་གང་དག་སེམས་ལ་བཟོ་བཅོས་རྒྱག་བྱེད་ཡིན་དུས་བརྩོན་འགྲུས་ཟེར་དུས་དེ་རང་ཅིག་དགེ་བའི་བྱ་བ་ལ་སྤྲོ་ཤུགས་སྤྲོ་ཤུགས་དང་ལྡན་པའི་ཐོག་ནས་ཨེ་ནི། དགའ་ཚོར་རེ་བས་དེ་བས་དང་དུ་ལེན་ཡ་དེ་འདྲ་ཞིག་ལ་ཡ་ད་བརྩོན་འགྲུས་ཟེར་གི་ཡོད་པ་ཡིན་དུས་དེའི་འགལ་ཟླ་ད་སེམས་ནས་ཅིག་སྒྱིད་ལུག་པ་ད་ཅིག་ཞུམ་པ་ད་ད་ཨེ་ནི་ཅིག་བྱ་བ་ངན་ཞེན་གྱི་ལེ་ལོ་ད།

ཁོའི་ཅིག་མི་མཐུན་ཕྱོགས་དེ་ཡིས་དེ་ངོ་ཤེས་པར་བྱས་ནས་སིག་གིག་སིག་གིག་སིག་གིག། ཁོའི་མཐུན་པའི་ཕྱོགས་དེ་ཡིས་ངོ་ཤེས་པར་བྱས་ནས་པས། བདག་པོ་རྒྱག་ཚགས་ཚུད་པོ་བྱས་ནས་པས་དེ་ལ་ཚགས་བྱས་ནས་ནི་ཁོའི་ནུས་པ་རུ་སྤར། མཐུན་པའི་རྐྱེན་དེ་ཡིས་དེ་བསག། མི་མཐུན་པའི་རྐྱེན་དེ་ཡིས་དེ་ཕར་བསལ། འདུག་བྱས་ནས་ཕྱིའི་དངོས་པོ་འཛུགས་སྐྲུན་བྱས་པ་ནང་བཞིན་ནང་གི་བསམ་བློའི། པས་ནི། ད་ཅིག་ཡོན་ཏན་གྱི་ཆ་དེ་ཡིས་འདུག་སེ་འཛུགས་སྐྲུན་བྱེད་དགོས་འདུག་བ། ད་དེ་འདྲ་ཡིན་པ་ཡིན་དུས་འདིར་ཡང་ནི། བརྩོན་འགྲུས་ཀྱི་མི་མཐུན་ཕྱོགས་འདི་རིགས་ཤེས་དགོས་རེད་དེ་ཡི་མི་མཐུན་ཕྱོགས་བཤད་བྱ། འོ་ན་དེ་ཡི་མི་མཐུན་ཕྱོགས་ག་རེད་ལབ་ན། ལེ་ལོ། ངན་ལ་ཞེན་པ་དང་སྒྱིད་ལུག་བདག་ཉིད་བརྙས་པའོ། ཨེ་ནི། སྤྱིར་ལེ་ལོ་ཞེས་པ་དེ་མི་སྦྱོར་བའི་དོན་ཡིན་པ་རེད། ལེ་ལོའི་སྐད་དོད་ཨ་ལ་ས་ཞེས་པ་མི་སྦྱོར་བའི་དོན་ཡིན། ཟེར་དེ་འདྲ་ཡིན་པ་ཡིན་དུས། ད། དགེ་བ་ལ་མི་སྦྱོར་བ། དགེ་བ་ལ་མི་སྦྱོར་བ། མི་སྦྱོར་བ་བྱས་དེ་ལ་ཡང་ནི། བྱ་བ་ངན་པ་ལ་ཞེན་ནས་མགོ་འཁོར་ཡ། ཨེ་ནི་ངས་ཐུབ་ཀི་མ་རེད་ཟེར་ནས་དཔེ་སྒྱིད་ལུག་ཡ། རང་ཅིག་བསླབ་ཡ་མང་དྲགས་ནས་དེ་འདྲ་གི་ཐོག་ནས་སྒྱིད་ལུག་ཡ། ཨེ་ནི་སོ་སོ་སོ་དཔེ་སེམས་པ་ཞུམ་བྱས། ད་ང་ད་དཔེ་ཕན་ཐོགས་ཡ་ཅིག་མ་རེད་ང་ད་ག་གི་ཡོང་གི་མ་རེད་ཟེར་ནས་དེ་འདྲ་གི་དཔེ་སོ་སོ་སོ་དཔེ་ད། ངས།

སྔ་ཕྱི་སློག་པ་ཡིན་ན། འཁོར་བའི་སྡུག་བསྔལ་ལ་མི་སྐྱོ་བ་དང་གཅིག། སྙོམ་ལས་བདེ་བའི་རོ་མྱང་དང་གསུམ། གཉིད་ལ་བརྟེན་པའི་སྲེད་པ་བཅས་དེ་གསུམ་གྱིས་ལེ་ལོ་ཉེ་བར་སྐྱེ་བར་འགྱུར། ཟིན་ཏོག་ཨ་ཟོ་བྷ་དྷའི་བཟོ་བ། ད་དེ་འདྲ་ཡིན་པ་ཡིན་དུས། ད་འདི་སེལ་ཐབས་ལ་ཡ། ད་དེ་འདྲ་རེད་པ་ད། ལེ་ལོའི་རྒྱུ་འདི་ཡིན་དུས། ལེ་ལོའི་རྒྱུ། སྤྱིར་འཁོར་བའི་སྡུག་བསྔལ། བསམ་པ་གཅིག་གིས་རང་འཁོར་བའི་སྡུག་བསྔལ་གྱི། ཨེ་ནི་བསམ་པ་དང་འབྲེལ་བའི། འཁོར་བའི་ཉེས་དམིགས་ཇི་ཙམ་ཞིག་གི། མཐོང་བའི་བློ་ཤུགས་དྲག་པོ་ཡོད་པ་དེའི་ཚོད་ཀྱིས། ཨེ་ནི། འཁོར་བ་ལས་ཐར་འདོད་ཀྱི་བསམ་པས་ཅིག་བརྩོན་འགྲུས་རྩོམ་ཡ་ཅིག་ཡོང་གི་རེད་པ། དེ་འདྲ་ཡིན་པ་ཡིན་དུས་འཁོར་བའི་སྡུག་བསྔལ་ལ་ཡ་ཡིད་མི་སྐྱོ་ན། ཨེ་ནི་ཆོག་ཤེས་ནས་ཅིག་ད། ང་ཚོ་སྐྱིད་པོ་ཐག་ཆོད་འདུག་བསམ་པ་བྱུང་ན་ཨེ་ནི་ཁོ་བས་འབད་བརྩོན་བྱེད་དགོས་པ་མི་འདུག་བ། གང་ལ་འདིར་སྐྱོ་ཡོད་མིན་པ་དེ་ལ་ཞི་གུས་ག་ལ་ཡོད་གསུང་བ་ནང་བཞིན་གྱིས། དཔེར་ན་བཙོན་ཁང་ནང་ལ་ཡོད་པའི་མི་ཅིག་ང་བཙོན་ཁང་ནང་དུ་སྐྱིད་པོ་བཞག་ཡིན་བསམ་དྲན་བསྡད་ན་ཨེ་ནི་བཙོན་ཁང་ལས་ཐར་འདོད་ཀྱི་བློ་མི་འབྱུང། དེ་མེད་ན་བཙོན་ཁང་ལས་ཐར་བའི་ཐབས་མི་བྱེད་པའོ་དེ་ནང་བཞིན་བྱས་ནས་ཨེ་ནི་བརྩོན་འགྲུས་རྩོམ་ཡ་ཡོང་གི་མེད་པ་རེད། ད་དེ་ལ་ཡང་ཨེ་ནི་འཁོར་བའི་ཉེས་དམིགས། ཡི་དྭགས་ལ་ཕྱིན་པ་ནང་བཞིན་བྱས་ནས་མདོར་ན་ཉོན་མོངས་ཀྱི་ཉེས་དམིགས་ཡག་པོ་ཅིག་བསམ་བཏང་ནས་ཉོན་མོངས་དགྲ་རང་ཡིན་པ་དང་དགྲ་རང་ཡིན་པའི་ཉོན་མོངས་དེས་ཕུང་ལ་སྦྱོར་ཚུལ་ཡག་པོ་ཅིག་ཤེས་ཐུབ་པ་ཡིན་ན་དེ་ཡིས་ཞེ་པོ་ཕན་ཡོང་བ་རེད། དེ་ནས།

ཉོན་མོངས་རྒྱ་པས་དབང་དུ་བྱས་པ། ཨེ་ནི། ཉོན་མོངས་ཉོན་མོངས་ཀྱི་ད། ག་སོགས་དེ་མིན་ནི། ཅེས་སོ། རྙི། རྒྱ་པ་སྟེ་རྒྱ་ཟེར་བས་རྙི། ཨོ་དེ་ནི་རེ་བའི་ད་རྒྱས། ཨེ་ནི། དཔེ་ཟིན་ནས། སྐྱེ་བའི་རྒྱར་ནི་ཆུད་གྱུར་ནས། ད་ནི། མ་རེ་འཆི་བདག་ཁར་ནི་སོང་གྱུར་པ་ཅི་སྟེ་ད་དུང་མི་ཤེས་སམ། ཉོན་མོངས་པའི་རྙི་ནང་ལ་ཡ་ཚུད་བྱས། ཨེ་ནི་དེ་འདྲའི་ཞིག་གི་ངང་ནས་དཔེ་འགུལ་སྐྱོད་རྒྱག་མེད་པ་ཅིག་གི་མཐའ་ནས་ཨེ་ནི། འཆི་བདག་གི་ཁར་ཕྱོགས་ནས་མངོན་དུ་ཕྱོགས་ནས་ཡོད་བསྡད་པ་དེ་ད་དུང་མི་ཤེས་སམ། ད་མི་རྟག་པ་སྒོམ་ཡ་དེ་ཡིན་པ་རེད། ད་ཅི་སྙོམ་ལས་བདེ་བའི་རོ་ལ་བས་མི་ཆགས་པ་ད་ག་ནས་བཤད་ཀྱི་མི་གཉིད་ལ་བརྟེན་པའི་སྲེད་པས་པའི་འཐུས་ཤོར་མི་གཏོང་བ་དེ་དལ་འབྱོར་དོན་ཆེན་རྙེད་དཀའ་དང་འཆི་བ་མི་རྟག་པ་འདི་ཚོ་བསམ་པའི་སྒོ་ནས་དེ་དག་ཟད་དགོས་པ་ཡིན་པ་ཡིན་དུས་ད་ངས་ལ་དེ་དང། འཆི་བདག་ཁར་ནི་སོང་གྱུར་པ་ཅི་སྟེ་ད་དུང་མི་ཤེས་སམ། ཨེ་ནི་འཆི་བདག་བརྩེ་བ་མེད་པ་དེས། རང་གི་རང་སྡེ་ཟེར་ནས་དང། ང་རང་ཚོ་མི་ལྟ་བུ་ཆ་བཞག་ན། ད་མི་སྡེ་ནང་ཟག་གི། ཨེ་ནི་པའི་ངེས་པ་མེད་པ། རིམ་གྱིས་པའི་གསོད་པ་ཡང། ཁྱོད་ཀྱིས་མཐོང་བར་མ་གྱུར་ཏམ། ད་ལོ་ཟླ། ལུང་པའི་མདའ་ནས་མི་ཞིག་ཤི་ཤག། ད། ཁ་ས་ཁེ་ཉིན་པའི་ལུང་པའི་མདའ་ནས་མི་ཞིག་ཤི་ཤག། ཨེ་ཡང་དེ་ནས་དེའི་ཞོགས་ལུང་པའི་ཕུ་ནས་ཞིག་ཤི་ཤག། གང་ཟག་སུ་ནས་ཨེ་ནི་སོ་སོའི་སྒང་དེ་ཐོག་ལ་བབས་བསྡད་མཁན་ཅིག་ཡོང་བསྡད་ཀྱི་འདུག་ག། ཅེས་ང་རང་ཚོ་ཨེ་ནི། གཞན་དག། ཅེས་མི་གཞན་དག་ཤི་བ་ལ་ཡང་ཨེ་ནི་ཅེས། སྙིང་རྗེ་ཟེར་ནས་སྨོན་ལམ་བརྒྱབ་དེ་ཡང་འདྲའོ། དེ་སོ་སོའི་སྒང་ལ་བབས་ཡོང་བསམ་པ་ཅིས་མི་དྲན་དེ་ང་ཚོ་རུ་ཅིས་ཡོང་བསྡད་ཀྱི་འདུག་པ། ས་དེ་འདྲ་སོང་བ་ཡིན་དུས་ཨོ། ཞེ་སྡང་ཡིན་ནི། ག་ས། ཆེས་ཤིན་ཏུ་བླུན་པ་ལུག་གིས་ཀྱང། ཆེས་ཤིན་ཏུ་བླུན་པ་ལུག་གིས་ཀྱང། རང་རིགས་རྣམས་ཤན་པས་གསོད་མཐོང་ཚེ། སྙིང་འདར་ན་གཞན་དཔེ་རང་སྟེང་དུ་སྦྱོར་མི་ཤེས་པ་དེ་ཕྱུགས་ལས་བླུན། ཨོ་གསུངས་པ་དེ་འདྲ་ཡིན་པ་རེད། རང་སྡེ་རིམ་གྱིས་གསོད་པ་ཡང་ཁྱོད་ཀྱིས་མཐོང་བར་མ་གྱུར་ཏམ། འོན་ཀྱང་གཉིད་ལ་བརྟེན་པ་གང་གདོལ་པ་དང་ནི་མ་ཧེ་བཞིན་ནོ། ཨ་ནི། ཐར་པ། འཆི་བ་མེད་པའི་གོ་འཕང་དེའི་ལམ་ནི་ཀུན་ནས་བཀག་ནས་སུ་འཆི་བདག་གིས་ནི། བདག་གིས་གསོད་པའི། བདག་གིས་གསོད་པའི་བྱ་ར། བལྟས་ཏེ་ཡོད་བཞིན་དུ་ཇི་ལྟར་ཁྱོད་ནི། ཨ་ནི། ཟ་དགའ་ཞིང། འདི་ལྟར་མེད་པ་འདྲ་ཇི་ལྟར་ཡིན་པ་ཇི་ལྟར་གཉིད་ལོག། ཇི་ལྟར་གཉིད་ལོག་ནས་སོས་དལ་གྱིས་སྡོད་པ་ཇི་ལྟར་དགའ། འཆི་བདག་གིས་པའི་བལྟས་ནས་ཡོད་བཞིན་དུ། ཨེ་ནི་ད་དུང། པའི་དུད་འགྲོ་པའི་སང་ཉིན་པའི་གསོད་པར་ངེས་པར་སང་ཉིན་གསོད་རྒྱུ་འདི་ད་ལྟ་བས་ཅི། ཨེ་ནི་བའི་ག་གེ་མ་ཤེས་པ་ཅིག་འདུག་བསྡད་པ་ནང་བཞིན་རེད་བཞག་གསུངས་འདུག་པ། མྱུར་བ་ཉིད་དུ་འཆི་འགྱུར་བས་ཇི་སྲིད་དུ་ནི་ཚོགས་བསག་བྱ། ཇི་སྲིད་འཚོ་བ་དེ་སྲིད་དུ་ཚོགས་བསག་པར་བྱ། འཆི་བ་ཐོག་ཏུ་བབ་པ། འཆི་བ་ཐོག་ཏུ་བབ་ནས་འཆི་བ་མངོན་དུ་གྱུར་པ་དེའི་ཚེ། ལེ་ལོ་སྤངས་ཀྱང་ནི། ཕྱི་དྲགས་པ་ཡིན་པས་དུས་མ་ཡིན་པར་ཅི་ཞིག་བྱ། དེ་འདྲ་ཡིན་པ་ཡིན་དུས་སང་བྱ་གནངས་བྱའི་ངང་དུ་མ་ལུས་པར། འཕྲལ་མ་འཕྲལ་ལྟུང་གིས་ཆོས་བསྒྲུབ་དགོས་པ་ཡིན་གསུངས་ཏེ།

བྱ་བ་བྱས་མ་ཟིན་པ་དེ་ནི་མཇུག་ལ་དོན་ཡང་ཟེར་རོ། དེ་འདྲའི་ཨེ་ནི་རྣམ་དབྱེ་གཏན་ནས་མི་མཐོང་བ། གློ་བུར་འཆི་བདག་འོངས་ནས་ནི། ཀྱི་ཧུད་བདག། ཀྱི་ཧུད་བཅོམ་ཞེས་བདག་བཅོམ་ཞེས། ནི། སེམས་ཤིང་མྱ་ངན་བྱེད་པར་འགྱུར། མྱ་ངན་ཤུགས་ཀྱིས་མཆི་མ་འབྱིན་ཏེ། ནི་སྐྲངས་པ་ཡི། མིག་དམར་གདོང་ལས་མཆི་མ་འཛག། ད་སོ་སོའི་བས། ལས་འཕྲོ་མང་པོ་ཅིག་ནི། ལས་ཀ་མང་པོ་ཅིག་འཆར་གཞི་བཏིང་བྱས། ཨེ་ནི་ཉི་མ་གཅིག། བའི་ཤི་མི་ཡོང་བསམ་པས། ཨེ་ནི། ངང་རོ་ད་ག་ལ། ཤི་མི་ཡོང་བསམ་པ་རོ་ད་གའི་མོ་ལ་ཡང་གློ་བུར་དུ་ཨེ་ནི་ཕྱི་ནང་གི་རྐྱེན་ཞིག་གིས་ཟིན་ནས་ད་ཤི་རྒྱུ་རེད་ཤག་བཤད་ནས་རེ་ད་རོ་ཆོས་ཡོང་དུས་ད་ད་སོ་སོའི་ཨེ་ནི། བས། ཅིག། རེ་ད་ལས་འཕྲོ་ཟ་འཕྲོ་འཐུང་རྒྱུ་ཀུན་ཛ་རེར་དབང་མེད་བཞག་སྟེ་ཕྱིན་དགོས་ཤིག་འོང་ངོ་གསུང་བ་ནང་བཞིན་གྱི་ཨོ་དེ་འདྲ་རེད་བ། རེ་ད་ད་དགོན་ཐོག་ལྕགས་ཐོག་གྲོང་ཐོག་གི་གླེན་པ་འདི་སྣང་བྱིས་པའི་རྩེད་མོ་ལ་ཞེན་ཞིང། གློ་བུར་འཇིགས་རུང་འཆི་བདག་ཁོ་སླེབས་ནས་ད་ལྟ་འཆི་རན་ཟེར་བ་ཞིག་འོང་ངོ་གསུང་བ་ནང་བཞིན་གྱིས་འོ་ད་དེ་འདྲ་དོད་པོས་དངོས་གནས་རང་རང་ནི་ཅིག་པའི་སང་བྱ་གནངས་བྱ་པའི་རྩིས་རུ་མང་པོ་ཞིག་བཏབ་ནས་ཇེ་མཐོ་འདྲ་ཡི་ཁྲིད་མི་ལ་བསྔགས་བརྗོད་བྱས་པའི་མཐར་གལ་སྲིད་ཡིན་ན་ཀམ་པུ་ཊར་ནང་ལོགས་ལ་ཅིག་བཅུག་བྱས་དེ་འདྲ་ལོ་དང་ཟླ་བ་མང་པོའི་རིང་ལ་ཡ་ཆེ་ལས་ཀ་ཤ་ཤེད་ཤིག་ལ་གཏིང་ནས་ཡོད་བསྡད་པ་དེ་དེ་ཉིན་མ་གཅིག་ཕྱི་ནང་གི་རྐྱེན་གློ་བུར་བས་ཟིན་ནས་ཨེ་ནི་སྨན་ཁང་ལ་ཕྱིན་པའི་རྐྱེན་ངོ་མ་ཤེས་པའི་ས་ཆ་ཞིག་ལ

ཨན་དེ་འདྲའི་གི་ཐོག་ནས་རང་རང་ཉིད་ཀྱང་མྱ་ངན་ཤུགས་ཀྱིས་སྐྲངས་པ་ཡི་མིག་དམར་གདོང་ལས་མཆི་མ་འཛག། རང་གི་མཐའ་སྐོར་དུ་ཨན་རེ་ཞིག་ས་ཐག་རིང་པོ་ལ་ཡོད་དེ་གཉེན་ཉེ་དུ་ཚོ་ཡ་ད་པའི་སོ་སོའི་པའི་ར་ད་པའི་དགའ་པོ་ཉེ་པོའི་པའི་མི་དེ་ད་པའི་སྨན་ཁང་ལ་སླེབས་ནས་ད་འཆི་ཡག་གི་ཉེན་ཁ་དུག་སེལ་ནས་ཨན་མི་ཚོ་ཚུར་རུག་རུག་བྱས་འཛོམས་བྱས་མེ་ཏོག་ར་ཞིག་གིས་བྱས་ད་དུག་སེལ་ཡོང་པའི་ཁ་ཐུག་ལ། ད་ཨན་ང་རང་ཚོ་ཡིན་པ་ཡིན་ན་ང་རང་ཚོ་བོད་པ་ཡིན་པ་ཡིན་ན་ཨན་གཅིག་གིས་ལ་གཅིག་གིས་སྐྱབས་འཇུག་ཞུ་ཡག་གི་གྲལ་ལ་རུ་བྱས་བྱས་ནམ་རྒྱུན་གཏོང་མི་ནུས་པའི།

ད་གཤིན་རྗེའི་ཕོ་ཉའི་བཞིན་ལ་བལྟ་གསུངས་ད་རང་ཉིད་ཀྱང་ད་དབུགས་ག་དུས་ཆད་འགྲོ་ཡོད་ན་བསམ་པ་རུ་ཞིག་གིས་ནི་གཤིན་རྗེའི་གདོང་ལ་ཡར་ད་མངོན་དུ་ཕྱོགས་བྱས། ཞེས་རེ་བའི་མིག་གིས་ད་ཉི་མ་གཅིག་གཉིས་ཤིག་མ་ཤི་བ་ཨ་ཡོང་བསམ་པ་རུ་ད་ད་གེ་སར་ཅིག་གིས་ནི་རེ་བའི་མིག་བལྟས་ཀྱི་བལྟས་རྒྱུ་རེད་སོང། གཤིན་རྗེའི་ཕོ་ཉའི་བཞིན་ལ་བལྟ་སེམས། རང་སྡིག་དྲན་པས་གདུང་བ་དང། སོ་སོ་སོ་ད་རང་བློ་རང་ལ་ལྐོག་ཏུ་མ་གྱུར་པ་ཡིན་དུས་ད་དེ་སྔ་ཕན་ཆད་ལ་ཡ་ཅིག་དགེ་བ་གཏན་འཁེལ་བ་ཞིག་གྲུབ་ཡོད་པ་དེ་གྲུབ་ཡོད་པ་ཅིག་ན་ནི་ཡག་པོ་ཞིག་རེད་དེ་མེད་ན་ཨེ་ནི་དགེ་བ་གཏན་འཁེལ་བ་ཅིག་བློ་ལ་དྲན་ཡ་མེད་པ་བྱས། ད་སྡིག་པ་བསགས་བཞག་པ་དེ་རྒྱལ་པོའི་བང་མཛོད་ནང་བཞིན་བྱས་ནས་ཨེ་ནི་པའི་གྲངས་མེད་པ་ཅིག་གིས་ད་བློ་ལ་ཡ་དྲན་ཡོང་ཞིང་ཨེ་ནི་དངོས་གནས་དྲང་གནས་ཀྱིས་ད་དེའི་གནས་སྐབས་ལ་ཡ་ཨའོ་ད་ངའི་མགོ་ལོག་བཞི་པོ་བཙལ་བྱ་ད་ཡིན་ན་ནམ་རྒྱུན་གྱི་སྐྱེ་བ་སྔ་ཕྱི་ཟེར་ནས་ཡིད་ཆེས་ས་མེད་དེ་ད་དངོས་གནས་སྐྱེ་བ་ཕྱི་མ་ཕྱི་མའི་འགྲོ་བ་ཙམ་ལས་ད་རེ་དོགས་མང་པོ་སྐྱེས་དེ་རེད་བ།

ང་རང་ཚོའི་གསང་སྔགས་ཀྱི་གཞུང་ནས་བཤད་བྱ་བའི་འབྱུང་བའི་ཐིམ་རིམ། ས་ཆུ་ལ་ཐིམ་ཆུ་མེ་ལ་ཐིམ་ཟིན་དེ་དུས་ཀྱི། སྨིག་རྒྱུ་ལྟ་བུ་དུ་བ་ལྟ་བུ། མཁའ་སྣང་མེ་ཁྱེར་ལྟ་བུ་གསལ་བའི། མར་མེ་ལྟར་འབར་བ་ལྟ་བུ་གསལ་བའི་སྣང་བ་དེ་ཚོའི་གྲས་དེ། འདྲ་བོ་འདྲ་བོ་ཞིག་དེར་སྐྱེ་སའི་མང་པོ་ཅིག་ཡང་དེའི། ཡོང་གི་ཡོད་ས་རེད་དོ། ད་འདས་ལོག་རང་འདྲ་བྱུང་ས་ཡོང་གི་མི་ངན་ལ་མི་ཤེས་འདི། སྤྱིར་བཏང་ཡོངས་གྲགས་ལ་འདས་ལོག་དེ་འདྲ་བྱུང་པའི་ལོ་རྒྱུས་དེ་ཅག་ཡོད་མ་རེད་དེ། ཨོ། ཞེས་བ། ག་ལ་གང་འཚམ་གྱི་བར་དུ་ནད་ཚབས་ཆེན་པོས་བཏབ་ནས་ཅིག་སྐབས་གཅིག་པད་མ་སྐྱེས་ཕྱིན་པའི་རེད།

དང་རྣམ་ཤེས་འཕོས་ནས་དབུགས་འགགས་ནས་རྣམ་ཤེས་འཕོས་པ་དང་གཟུགས་དེ་ཡང་དུ་འགྲོ་བས་འཆི། དེའི་ལྗིད་ཚད་དེ་གཟུགས་ཆེ་ཆུང་ལ་མ་ལྟོས་པར། བརྟག་དཔྱད་བྱེད་ས་མང་པོ་ཅིག་ལ་ཡང་གཅིག་ཏུ་འདུག་བྱ་ཙང་ཁ་གཅིག་འདུག་སྟེ། ལུས་འདི་མ་ཡིན་ངེས་ཤིག་དག་ཅིག་ལ་ཅིག། ཅིག་ཅིག་འདུག་ཁྱད་པར་ཞིག་འདུག་བྱས་ནས་འོ་ད་འདི་ག་རེ་ཡིན་ན་ཅིག་བརྟག་དཔྱད་བྱེད་ངེས་ཅིག་དེར་ཁ་གཅིག་ཡོང་སྟེ། ད་མ་གཞི་ང་རང་ཚོས་ཕྱོགས་གཅིག་ནས་རྣམ་ཤེས་ཀྱི་སྐད་ཆ་ཅིག་ཡོང་ཡང་རྣམ་ཤེས་ལ་ལྗིད་ཁོག་སྐད་ཆ་ཡོད་མ་རེད་པ། རྣམ་ཤེས་ལ་ལྗིད་ཁོག་སྐད་ཆ་མེད་པ་ཡིན་ན་དེ། འབྱུང་བའི་སྟེང་ནས་འབྱུང་བ་རླུང་ཕྲ་བའི་སྟེང་ནས་ཅིག་བཤད་ཡག་བྱེད་པ་ཡིན་ནོ། ཡང་ནང་གི་འབྱུང་བ་འདུས་མ་འདུས་ཀྱི་ཆ་ནས་ཅིག་བཤད་ཡག་བྱེད་པ་ཡིན་ནོ་འབྱུང་བ་ཕྲ་བའི་སྟེང་ནས། མདོ་དོན་ཡང་ཉེ་བར་དེ་འདྲ་འབྲེལ་བའི་སྒོ་ནས། ཅིག་རིགས་དག་ཅིག་རྣ་བ་ལ་ཅིག་སྒྲ་འདྲ་མིན་འདྲ་ཐོས་ཏེ་དངངས་སྐྲག་སྐྱེ་ཡག་གི་སྒྲ་ཐོས་ཡག་སོགས་འདྲ་བོ། རིགས་དག་ཡིན་ནི་འོ་ད་གང་ལྟར་དཔེ་སྡིག་པ་དཔེ་ཚབས་ཆེན་བསགས་བསྡད་པ་དེ་ཚོའི་གྲས་དེ་ནི་ཤི་ཁ་ཐ་མ་དེ་ལ་ཡང་ཅིག་གནད་གཅོད་ཀྱི་སྡུག་བསྔལ་ཅིག་འབྱུང་བཞི་འཁྲུགས་པའི་གནད་གཅོད་ཀྱི་སྡུག་བསྔལ་མང་པོ་ཅིག་ཡོང་གི་ཡོད་པ་རེད།

ཡིད་དུ་འོང་བ་དེ་འདྲ་ཞིག་ཤར་ཡག་རེད་ཅེས་ཡོང་གི་ཡོད་ས་རེད། སྡིག་པ་བསགས་ས་བ་དེ་ཚོའི་གྲས་དེ་ནི་དངངས་སྐྲག་དང་གཅིག་མ་སྐྱིད་པ་ཞིག་རེད་ཅེས་ཡོང་གི་ཡོད་ས་རེད། འོ་དེ་འདྲ་རེད་པའི་སྒོ་ནས་ད་དམྱལ་བའི་སྒྲ་ནི་ཐོས་པ་ཡིས་སྐྲག་པས་མི་གཙང་ལུས་གོས་ཤིང། དེ་ལྟ་བུའི་ད་ལུས་ད་དཔེ་དངངས་སྐྲག་ཆེ་དེ་ཡང་ད་གཅིག་མི་གཙང་བ་དཔེ་ཤོར་ཏེ་ཡོང་འདྲ་བོ། ད་ག་ན་ཞིག་གིས་དེའི་གནས་སྐབས་ལ་ཡིད་དེ་ནི་བསམ་བློ་དེ་བས་མྱོས་པར་གྱུར་ནས་ད་ཅིག་ཅི་བྱ་གཏོལ་མེད་ཅི་བྱ་གཏོལ་བྲལ། ད་སྐྱབས་མེད་མགོན་མེད་ངོ་མ་ཞིག་ཆགས་སྡོད་ཀྱི་འདུག་བ། ནམ་རྒྱུན་ཅིག་སོ་སོའི་རེ་བ་རྒྱག་སའི་འོ་ད་དངུལ་དང་དངོས་པོས་ཕན་ཐོགས་ཡག་མེད་འདུག་པ་ཤེས་གསལ་རེད། ད་ནམ་རྒྱུན་པའི་རེ་བ་རྒྱག་ས་དེ་ཞིག་སོ་སོའི་དགའ་ཉེ་ལོ་ག་དེའི་དེ་ད་ཤི་གསོན་བྲལ་ནས་སོ་སོ་ཤི་འགྲོ་རྒྱུ་རེད་དེའི་དེ་གསོན་ནས་བསྡད་རྒྱུ་རེད་ཤི་གསོན་བྲལ་ནས་ད་གཏན་བྲལ་རེད་བ་བྲལ་ཡག་དེ་གཏན་བྲལ་རེད་མ་གཏོགས་ལུང་པ་གཅིག་ནས་གཅིག་ལ་ང་ཚོ་བཙན་བྱོལ་བ་ཆགས་པའི་ཁ་ཐོར་ལ་ཡང་ནམ་ཞིག་ལ་ཐུག་ཡོང་བསམ་པའི་རེ་བ་ཞིག་རྒྱག་ཡག་རེད་བ། ད་ཤི་དང་གསོན་ཟེར་ལབ་རྒྱུ་གཏན་བྲལ་ཡིན་པ་རེད། སླར་མངོན་ཤེས་ཐོབ། ཅིག་ས་ལམ་གྱི་རྟོགས་པ་བརྙེས་ཏེ་ནི་མངོན་ཤེས་ཐོབ་པའི་ཡིན་པ་ཡིན་ན་ནི་གཞི་ནི་གཅིག་གཅིག་གཅིག་ལས་ངོ་ཤེས་ཡག་ཞིག་ཡོད་མ་གཏོགས་དེ་ལྟ་དེ་མིན་ནི་ད་གཏན་བྲལ་རེད། ད་སུ་ལ་རེ་བ་རྒྱག་ས་མི་འདུག་བ། ད་ཐ་མ་ངའི་ལུས་ཟིན་པའི་སྐྱེ་བའི་ཉིན་མོ་དེ་ནས་མངལ་དུ་ཉིང་མཚམས་སྦྱར་བའི་སྐབས་ནས་བཟུང་ཅིག་གི་ངའི་ལུས་ཟེར་ནས་དཔེ་རྩ་ཆེན་པོ་བརྩིས་ཏེ་ཡོང་གི་ལུས་དེ་དེའི་ཉིན་མོ་བཞག་རྒྱུ་ཡིན་པ་རེད། རོ་ཞེས་འཇིགས་སུ་རུང་བ་དེ་རྣལ་འབྱོར་ལུས་ཀྱི་རྩ་ན་གདའ་ཟེར་རྗེ་བཙུན་མི་ལས་གསུངས་པ་ནང་བཞིན་རོ་ཞེས་ནི་ནམ་རྒྱུན་པའི་ཞེད་སྣང་རྩི་སྡོད་ཡ་སྐྱུག་བྲོ་རྩི་སྡོད་ཡ་དེ་ལུས་འདི་ག་རེད་མ་གཏོགས་དེ་ལས་ལྷག་པའི་ཕྱི་ནས་གསར་པ་ཅིག་གྲུབ་ཡ་མ་རེད་པ། རྣམ་ཤེས་ཀྱིས་ཟིན་ནི། རང་ཆས། དབུགས་འགྲོ་འོང་གི་རྒྱུ་བ་ཆད། རྣམ་ཤེས་ཀྱིས་ཟིན་པ་དེ་བྲལ་བ་ད་ག་དེ་རོ་ཆགས་པ་རེད་མ་གཏོགས། རོ་ཞེས་ནི་གསར་པ་ཅིག་གཞན་ནས་གྲུབ་ཡ་ཅིག་ཡོད་མ་རེད་པ། ས་དེ་འདྲ་གསུངས་པ་ཡིན་དུས་ལྟ་བ་དེ་འདྲའི་འདྲ་བོའི་ད་ལུས་ཀྱིས་ཀྱང་ཕན་ཡ་མེད་དེ། ད་མདོར་ན་ལུས་ལོངས་སྤྱོད་གཉེན་ཉེ་དུ་གང་གིས་ཀྱང་ཕན་ཡ་མེད་དོ། པས་སྐྱབས་བླ་མ་རུ་བྱ་བྱ་བ་ཡིན་ནས་ད་སྐྱབས་མཆོག་རུ་ཞུ་བྱེད་རྒྱུ་མ་གཏོགས་སོ་སོའི་ངོས་ནས་སྔར་ནས་སྡིག་སྤོང་དགེ་སྒྲུབ་ཀྱི་བསམ་བློ་བཏང་ནས་གྲ་སྒྲིག་ཡག་པོ་ཞིག་བྱས་མེད་ན་འོ་ད་སྐྱབས་འཇུག་ཞུ་སའི་བླ་མ་མཚན་ལྡན་བྱེད་པ་ཡིན་ནི་ད་ཞེ་དྲག་ཞེ་དྲག་ཁག་པོ་རེད་ཕྲན་བུ་ཕྲན་བུ་ནི་ཕན་ཡ་ཡོད་འགྲོ། ཞབས་བརྟན་རིམ་གྲོ་ནི་ཁག་པོ་ཞེ་དྲག་རེད། ད་དེ་འདྲ་ཡིན་པ་ཡིན་དུས་དེ་འདྲའི་འདྲ་པོ་ཅིག་གིས་ད་དུས་ཚོད་འདི་ཤར་ཡོང་གི་རེད། སྐྲག་པས་མི་གཙང་ལུས་གོས་ཤིང་མྱོས་པར་འགྱུར། མྱོས་པར་འགྱུར་ཚེ་ཅི་ཞིག་བྱ། ཁྱོད་ནི་ཉ་གསོན་འགྲེ་བ་ལྟའི། ཚེ་འདིར་འཇིགས་དང་ལྡན་གྱུར་ན། སྡིག་བྱས་དམྱལ་བ་མི་བཟད་པའི་སྡུག་བསྔལ་རྣམས་ནི་སྨོས་ཅི་དགོས། མོ། དེ་འདྲའི་གི་གནས་སྐབས་ལ་གྱུར་པའི་སྐབས་ལ་ཡ་པའི། ཉ་གསོན་ཉ་གསོན་པོ། ནི་པའི། སྐམ་ལ་ཡ་པའི་འགྲེ་ལྡོག། འགྲེ་ལྡོག་བྱས་ནི་པའི། བདག་གི་འཕག་འཚག་བརྒྱབ་ནི་པའི། དངངས་སྐྲག་བྱེད་དེ། དེ་ནང་བཞིན་ཅིག། ད་ལྟ་ཤི་ཁར་ཚེ་འདིར་གཏོགས་པའི་དུས་ཚོད་དེ་ལ་ཡང་ལས་ད་དངངས་སྐྲག་ཞེ་པོ་ཅིག་འཇིགས་སྣང་ཞེ་པོ་ཅིག་བྱེད་དགོས་ཡ་ཆགས་ཆགས་ཡོང་དུས་ད་དེ་ནས་དབུགས་འགག་པའི་རྗེས་ལ་ཡ་ཅིག་ངན་འགྲོ་ངན་སོང་གི་གནས་ལ་ཡ་ཨེ་ནི་ལྟུང་ནི། ག་སོགས་རེད་ལྟུང་ནི་ཨེ་ནི་སྡུག་བསྔལ་བའི་བཟོད་གླགས་མེད་པ་ཡང་ཡིན་པ་ད་སྨོས་ཅི་དགོས། ཆུ་ཚན་གྱིས་ནི་རེག་པ་ན་གཞོན་ཤ་ཅན་ལ་རབ་ཚ་བའི་དམྱལ་བ་ཡི་ནི་ཡང་རེད་ད། ཁྲོ་ཆུའི་ཆུ་ཚན་གྱིས། ཆུ། ཁྲོ་ཆུའི་ཆུ་ཚན་གྱིས་ནི་རེག་པ་ན། གཞོན་ཤ་ཅན་གྱི་ལུས་ལ་རབ་ཏུ་ཚ་བའི་སྡུག་བསྔལ་ཅན་གྱི། ནི། དམྱལ་བ་འགྲུབ་པའི། དམྱལ་བ་འགྲུབ་པ་ཡི་ནི། ནི། རྒྱུ། ལས། ལས། ལས། ལས་བསགས་ཤིང་བྱས་ནས། ལས་བསགས་ཤིང་བྱས་ནས། མ་ཉམས་པར་ཡོད་བཞིན་དུ་ཅིའི་ཕྱིར་འདི་ལྟར་བདེ་བར་གནས། ང་རང་ཚོ་དུ་བློ་ལ་ཞུ་དག་ཞིག་བཏང་ན། ཨོ། ང་རང་ཚོ། ད། ཆུང་ཆུང་ཆུང་ཆུང་སྐབས་ལ་ཞེ་དྲག་དྲན་ཡ་ཟེར་མཁན་མེད་པ་བྱས། དེ་ནས་ཅིག། དྲན་པ་སོས་མཚམས་ནས་འདུག་བསམ་བཏང་པ་ཡིན་ན། དགེ་བ་མང་བསགས་འདུག་སྡིག་པ་མང་བསགས་འདུག་འདུག་བསམ་བཏང་པ་ཡིན་ན་ཨ་ཨོ་ང་རང་ཚོ་ཇི་ལྟར་མང་ཆེ། བསམ་རྒྱུ་ཉོན་མོངས་བྱ་རྒྱུ་སྡིག་པ་ཟེར་སྟངས་དེ་ཕལ་ཆེར་ཆགས་འདུག་པ། སྔར་དུ་གོམས་པའི་དབང་ལས། ས་དེ་འདྲ་ཡིན་པ་ཡིན་དུས་དེ་འདྲའི་ཅིག་ཐོག་ནས་བསམ་བཏང་ན་དགེ་བ་སྒྲུབ་ཡ་ཟེར་ཡ་དེ། ཨེ་ནི། ཁག་པོ་ཞེ་པོ་ཞིག་བྱས་སྡིག་པ་བསགས་ཡ་ངམ་ངམ་ཤུགས་ཤུགས་ཀྱིས་ཡོང་བསྡད་ངེས། ཨེ་ནི་ང་རང་ཚོ་ཁྱིམ་ནས་ཁྱིམ་མེད་པར་རབ་ཏུ་བྱུང་བ་ཚོས། ད་ཐང་ཅིག་རང་བཞིན་གྱི་ཁ་ན་མ་ཐོ་བའི་ཉེས་པ་འདི་ཐོག་ལ། ཨེ་ནི་བཅས་པའི་ཁ་ན་མ་ཐོ་བའི་མང་པོ་ཅིག།

འཆི་བས་བཟུང་བར་ངེས་བཞིན་དུ་ད་དུང་ཡང་བའི་ལྷ་དང་འདྲ་བ། བའི་དགྲ་བཅོམ་པ་བྱ་བ་བྱས་པ་ནང་བཞིན་བྱས་ནས་ལྷོད་ཕེབས་ཏེ་སྡོད་པ་འདི་ཀྱི་ཧུད་སྡུག་བསྔལ་དག་གིས་བཅོམ། ལ་སྟེ་བས་མ་ཡོང་བའི་སྔ་ལྟས་རེད་གསུངས། མི་ཡི་གྲུ་ལ་བརྟེན་ནས་ནི་སྡུག་བསྔལ་ཆུ་བོ་ཆེ་ལས་གྲུ་འདི་ཕྱིས་ནས་རྙེད་དཀའ་བས་རྨོངས་པ་དུས་སུ་གཉིད་མ་ལོག་གསུངས། ད་འདི་འདྲ་ཡིན་པ་ཡིན་དུས། མི་ཡི་ལུས་རྟེན་འདི། ད་འཁོར་བའི་རྒྱ་མཚོ་ལས་བརྒལ་ཡག་གི་བའི་གྲུ་ནང་བཞིན་ལ་བལྟས་ནས། འདི་འདྲའི་བའི་གྲུ་འདི་ལ་བརྟེན་ནས། འཁོར་བ་སྡུག་བསྔལ་གྱི་རྒྱ་མཚོ་ཆེན་པོ་འཁོར་བ་སྡུག་བསྔལ་གྱི་ཆུ་བོ་ཆེན་པོ་ལས་སྒྲོལ་དགོས་ཀྱི་རེད། ཨོ་ད་ད་རེད་ཨེ་ནི་སྒྲོལ་ཡག་གི་དུས་རེད་མ་གཏོགས་ཨེ་ནི་མི་ཡི་བུ་དང་གྲུ་མི་ཡི་ལུས་རྟེན་གྱི་བའི་གྲུ་འདི་ཕྱིས་ནས་ཡང་ཡང་རྙེད་པར་དཀའ་བ་ཡིན་པས་དེས་ན་ཀྱེ། རྨོངས་པ་སེམས། སྐབས་བཟང་པོའི་དུས་སུ་ཨེ་ནི་གཉིད་མ་ལོག་པར་འབད་རྩོལ་བསྐྱེད་ནས་བའི་ཉིན་དང་མཚན་དུ་བརྩོན་འགྲུས་བརྩམས་ཏེ་ཨེ་ནི་དགེ་བ་བསྒྲུབ་དགོས་པ་རེད་ཅེས་གསུངས་པ་ཡིན་པ་རེད།